ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་བྱུང་བཅུ་བདུན་པའི་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་བཀྲ་ཤིས་ཟླ་བའི་ཚེས་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན།

ལེ་རེད། སྐྱེས་བུ་ཞིག་རང་ཡོད་མ་རེད། ཨ་ཏི་བྱས་ཙང་ང་འདི་ཐོ་གཞུང་འདི་ནང་ལ་ཚུད་ཡག་འདི་དེ་ཁོ་དགོས་པ་རྒྱུ་མཚན་ཁ་ཁ་ཤས་བརྗོད། ན་ལེ་ས་ཟེར། གཅིག་ནི་ང་སྐྱེས་དུས་ནས་ང་ཨ་རིའི་མི་སེར་རེད་ད་ལྟ་བར་དུ་ངས་ཨ་རིའི་མི་སེར་དེ་བློས་ཡོད་མ་རེད་བ། དེའི་དང་ནི་ད་ལྟ་ཨ་རི་དང་ཨུ་རུ་སུ་བར་གྱི་ད་ལྟ་ཁོ་ཆབ་སྲིད་ཀྱི་གནས་ཚུལ་དེ་ད་ལྟ་ཡག་པོ་ཅིག་མི་འདུག་བ་ཨུ་རུ་སུ་ཡུ་ཀེ་རེན་མཉམ་དུ་དམག་འཁྲུག་དེ་གི་རྐྱེན་པས་དེའི་རྒྱུ་མཚན་གཅིག་རེད་བ། གཉིས་ནི་ད་ཁོ public figure ཅིག་རེད།

དགོས་མཁོ་ཡོད། ཡུ་ཀེ་རེན་དེ་ང་བདེན་པའི་འཐབ་རྩོད་བྱེད་མཁན་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། དེ་ཨུ་རུ་སུའི་ངོས་ནས་ང་དམག་བརྒྱབ་དེ་ངས་དྲང་པོ་མཐོང་གི་མི་འདུག་ཟེར། དེ་ངས་ད་ཁོ Publicly དེ་འདྲས་ཅིག་དེ་ལབ་དུས་སྒང་ལ་ཡ། ད་དེ་གི་མ་དགའ་བ་ཆགས་རེད་ད། དེ་གི་ད་ཁོ་གཞུང་གི་ངོས་ནས React ཅིག་བྱེད་དགོས་རེད་བ་དེ React བྱེད་ཡག་ཤོས་དེ་ག་རེད་ང།

ཡོད་རེད་ཆབ་སྲིད་པ་ཟུར་པ་དེ་འདྲས་དེ་ནང་འདུག་ལགས་ད་མང་པོ་ཅིག་ནི་ཁོ་བཙོན་བཏང་བཞག་ཡོད་རེད་མང་པོ་ཅིག་ནི་ཕྱི་ལ་ཡར་བྲོས་ཚར་རེད་ཁ་ཤས་ནི་ད་ལྟ་ཡང་ཁོ་མུ་མཐུད་ནི Russia ལ་བསྡད་བསྡད་ཡོད་རེད་ཡིན་ན་ཡང་ལས་ཀ་བྱེད་ཀྱི་ཡོད་མ་རེད་ག་གལ་ཆེ་ད་ཁོ་རང་ཅིག་སོ་སོའི་ལུང་པ་ལ་ཅིག་ད་བཙོན་པ་འདྲ་པོ་བྱས་ཅིག་འདུག་བསྡད་བསྡད་པ་དེ་འདྲས་ཡོང་གི་ཡོད་རེད་དེའི་ནང་ན་མི་སྣ་ཚོགས་རེད་ད་ངའི་ཚོད་དེ་ལ་ཡར་ད་ང་ཡ་དེ་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་ང influential མི་ཅིག་བྱས public figure ཅིག་བྱས་ཨ་རི་གི་མི་སེར་ཅིག་བྱས་ད་ང་ཕར་ཕྱིན་པ་ཡིན་ན་ཕར་ཕྱིན་ང

རུ་སུ་དོན་གཅོད་ཁང་དང་ལས་ཁུངས་དེ་ནས་ད་ལྟ་མུ་མཐུད་ནས་གནས་ཀྱི་རེད་འགྲོ་བཞིན་པ་རེད་ཁོ་ཁྲིམས་འགལ་ལས་ཀ་གང་ཡང་བྱས་ཡོད་མ་རེད་ད་ཡིན་ན་ངས་དམག་དེ་སྐོར་ལ་ཡང་ངོ་རྒོལ་བྱས་ཏེ་ངས་དོན་གཅོད་ཀྱི་ངོ་བོ་ཡིན་པའི་ཐོག་ནས་ངས་བསམ་ཚུལ་དེ་བཏོན་པ་དེ་འདྲ་གང་ཡང་མ་རེད་དེ་ཁོ་ནང་པའི་སྤྱི་མཐུན་རྒྱལ་ཁབ་ཅིག་གི་ད་དབུ་བླ་ཅིག་ཡིན་པའི་ཐོག་ནས་དེའི་བསམ་ཚུལ་བཤད་པ་རེད་དེ་སོང་ཙང་ང་ཁལ་མུག་ནང་པའི་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་བླ་ཡིན་པའི་ཐོག་ནས་ང་ད་ག་རེ Foreign Agent དེ་ཐོ་དེ་ནང་བཅུག་པ་རེད་མ་གཏོགས། དོན་གཅོད་ངོ་བོ་ཡིན་པའི་ཐོག་ནས་བཅུག་བཞག་པ་གང་ཡང་མ་རེད། འོ་ལགས། དེ་སོང་ཙང་ང་རང་ཚོ་ད་ལྟ་མུ་མཐུད་ནས་ང་རང་ཚོའི་ལས་ཁུངས་འདི་ད་ཁོ་གནས་ཀྱི་རེད་བསམ་གྱི་འདུག་གནས་ཐུབ་ཀྱི་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ང་རང་ལུས་ཐོག་ནས་ང་ཕ་གིར་གནས་ཐུབ་ཡ་དེ་དཀའ་ལས་ཁག་པོ་རེད་ད་ཡིན་ནའི་ང་ཚོས་ད་ལྟ་དེ་ཏོག་དབྱིབས་ན་ཚ་དེའི་སྐབས་ལ་ཡང་ང་ཚོས་ས་ཐག་རིང་པོ་དེ་ང་ཚོས་གཅིག་ལས་ཀ་བྱེད་ཀྱི་ད་ཉམས་མྱོང་འདྲ་པོ་ཅིག་བསགས་ཙང་དེ་གི་ད་ལྟ་ཁོ་ལས་ཁུངས་ནང་ལས་བྱེད་ཡོད་བཞིན་དུ་ལ་ཡ། ཨེ་ང་ང་ཚོ་ཉིན་རེ་ཉིན་རེའི་ཁོ་འཛིན་སྐྱོང་བྱེད་ཡས་དང་འདི་ཚོ་དེ་རྟག་པར་ཅིག་ཕ་གིར་བསྡད་དགོས་ཡས་དེ་གནས་དགོས་ཡས་ངས་མཐོང་གི་མི་འདུག་ང་ཚོ་ས་ཐག་རིང་པོ་ནས་ང་ཚོ་དེ་ཕར་འཛིན་སྐྱོང་བྱེད་ཐུབ་ཀྱི་རེད་བསམས་ནས་ད་ལྟའི་ཆ་ལ་ཡར་ད་ཁ་སེང་དམག་འཁྲུག་འདི་ལངས་རྗེས་དཔལ་འབྱོར་གྱི་ཉེས་ཆད་འདིའི་དབང་གིས་ཨེ་ཉིན་རེ་ཉིན་རེའི་ཁོ་གནས་སྟངས་འདི་སྡུག་རུ་འགྲོ་གི་འདུག་འདི་སོང་ཙང་ད་ཕལ་ཆེར་ད་ལྟ་སླེ་ཅིག་དུས་བཟང་པོ་ཅིག་མ་སླེབས་བར་དུ་ཕྱིར་ལོག་བཏང་ཟེར་ན་ཡག་པོ་མེད་འགྲོ་ཟེར་བྱས་རྗེས་ང་ཁ་སེང་སྤྱི་ཟླ་བཞི་པ་ནས་བྱས་རྗེས་ནས་སོག་པོ་ལ་ཡར་ཕར་སྤོས་པ་རེད་སོག་པོ་ལ་སྤོས་དགོས་ཡས་དེ་རྒྱུ་མཚན་ག་རེ་རེད་ཟེར་ན། ཨ་གཅིག་ད་སོག་པོ་དང་ང་ཚོ་འབྲེལ་བ་ཅིག་ཆགས་བསྡད་ཡོད་རེད། གཉིས་ནས་སོག་པོ་དེ་ང་ཚོའི་རུ་སུ་དོན་ཁང་གི་ཁྱབ་ཁོངས་ཆགས་བསྡད་ཡོད་རེད་རུ་སུ་དོན་ཁང་ཁྱབ་ཁོངས་ལ་ཡ་རྒྱལ་ཁབ་བཅུ་གཉིས་བཅུ་གསུམ་ཡོད་རེད་དེའི་ནང་ནས་ད་གཙོ་ཆེ་ཤོས་དེ་ང་ཚོ་ཨུ་རུ་སུ་དང་སོག་པོ་གཉིས་དེ་ད་གལ་ཆེན་པོ་ཅིག་བརྩིས་བསྡད་གོ་རེད་ར་ཤ་ལ་བསྡད་མ་ཐུབ་དུས་སྒང་ལ་ཡ་ད་གཉིས་པ་དེ་ནི་ཁོ་བ་བི་གེ་ད་སོག་པོ་ཆགས་བསྡད་གོ་རེད་དེ་སོང་ཙང་ང་དེ་སོག་པོ་ལ་ཁ་ས་ཅི་འདྲ་བྱིས་པ་ནས་བྱས་བྱས་སོག་པོ་ལ་བསྡད་ཅིག་ལས་ཀ་བྱས་དང་དེ་གའི་ལས་གཞི་གསར་པ་སྤེལ་དང།

རྒྱ་གར་གྱི་རྒྱལ་ས་ལྡི་ལིའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Arvind Kejriwal མཆོག་གིས། རྒྱ་ནག་གིས་རྒྱ་གར་གྱི་ས་བཙན་བཟུང་བྱས་པ་དང། དེའི་བར་རྒྱ་གར་དང་རྒྱ་ནག་བར་གྱི་ཚོང་འབྲེལ་གྱི་དངུལ་འབོར་དེ་ཡང་བརྒྱ་ཆ་ལྔ་བཅུ་ཐམ་པས་མང་དུ་ཕྱིན་པ་དེས། རྒྱ་གར་བ་མི་ངོ་རེ་ནས་རྒྱ་ནག་གི་དངོས་ཟོག་ཉོ་རྒྱུ་དེ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་རྒྱ་གར་གྱི་རྒྱལ་ས་ལྡི་ལིའི་སྤྱི་ཁྱབ་བློན་ཆེན Kejriwal མཆོག་གི་བཀའ་མོལ་དེ་ཁ་ཉིན་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་རྒྱ་གར་གྱི་དམངས་གཙོའི་དུས་ཆེན་སྲུང་བརྩིའི་མཛད་སྒོ་ཞིག་གི་ཐོག་གནང་བ་དང། ཁོང་གིས་རྒྱ་གར་གྱི། The Hindu། ཞེས་པའི་གསར་ཤོག་ནང་གི་གནས་ཚུལ་ལུང་འདྲེན་གྱིས་རྒྱ་གར་གྱི་དམག་མི་རྣམས་ས་མཚམས་ཕྱོགས་སུ་རྒྱ་ནག་གི་དམག་མི་མཉམ་དམག་འཐབ་བྱེད་བཞིན་ཡོད་པ་རེད། ང་ཚོས་ཁོང་ཚོར་རྒྱབ་སྐྱོར་བྱེད་རྒྱུ་དེ་ང་ཚོའི་ལས་འགན་ཆགས་ཡོད་སྟབས་རྒྱ་ནག་གི་དངོས་ཟོག་ཁག་ཉོ་རྒྱུ་མཚམས་འཇོག་བྱས་ནས་རྒྱ་ནག་ལ་ལན་འདེབས་གསལ་པོ་ཞིག་སྤྲོད་དགོས་ཞེས་གསུངས་འདུག་ཁོང་གིས། གོང་ཞུས་གནས་ཚུལ་དེ་ལྟར་བརྗོད་དགོས་དོན་ནི་གོང་ཞུས་ཀྱི་རྒྱ་གར་གྱི། The Hindu། ཞེས་པའི་གསར་ཤོག་དེའི་ནང། རྒྱ་གར་གྱི་ལ་དྭགས་ཤར་ཕྱོགས་ཀྱི་ས་མཚམས་ཁུལ་དུ། Patrolling Points། ཞེས་པའི་ས་མཚམས་སྐོར་སྲུང་པའི་ས་ཚིགས་གྲངས། དྲུག་ཅུ་རེ་ལྔ་ཡོད་པའི་ཁོངས་ནས། ཉི་ཤུ་རྩ་དྲུག་ཞིག་རྒྱ་ནག་ལ་ཤོར་ཟིན་པའི་སྐོར་གནས་ཚུལ་བཀོད་ཡོད་པ་རེད་འདུག་ཡང། སྤྱི་ཁྱབ་བློན་ཆེན་ཀེ་ཇེར་ཝཱལ་མཆོག་གིས་རྒྱ་ནག་གིས་རྒྱ་གར་གྱི་ས་བཙན་བཟུང་བྱེད་བཞིན་པའི་མུར། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་གར་གྱིས་རྒྱ་ནག་གི་གདོང་ནས་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་དྲུག་ཅུ་རེ་ལྔའི་དངོས་ཟོག་ཉོས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་དེ་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་དགུ་བཅུ་གོ་ལྔ་བར་འཕར་ཡོད་པ་རེད། དེ་ནི་བརྒྱ་ཆ་ལྔ་བཅུ་ཐམ་པས་ཡར་འཕར་ཡོད་པ་རེད་ཅེས་དང། ང་ཚོས་རྒྱ་ནག་ཕྱུག་པོ་བཟོ་གི་ཡོད་པ་རེད། ང་ཚོས་ཁོང་ཚོར་དངུལ་མང་བ་སྤྲད་ནས་ཁོང་ཚོས་དངུལ་མང་བ་དེ་གོ་མཚོན་ཉོ་རྒྱུར་བེད་སྤྱོད་བཏང་བ་དང་དམག་མི་མང་དུ་བཏང་ནས་ང་ཚོར་བཙན་རྒོལ་བྱེད་ཀྱི་ཡོད་པ་རེད། དེ་རྩ་བ་ནས་འགྲིག་གི་མེད་ཅེས་གསུངས་འདུག་ཡང་གོང་ཞུས་རྒྱ་གར་གྱི་ལ་དྭགས་ཀྱི་ས་མཚམས་ས་ཁུལ་དུ་ས་སྲུང་བྱེད་ཡུལ་མང་དག་ཅིག་རྒྱ་ནག་ལ་ཤོར་བའི་གནད་དོན་དང་འབྲེལ་བའི་ཞིབ་འཇུག་གི་སྙན་ཐོ་ཁག་ཅིག་གི་སྐོར་རྒྱ་གར་གྱི་སྲིད་བློན Narendra Modi མཆོག་དང་རྒྱ་གར་གྱི་ནང་སྲིད་བློན་ཆེན Amit Shah ལགས་ཀྱིས་གཙོས་ཆེས་མཐོའི་སྐོར་སྲུང་བ་དང་གསང་བའི་དཔོན་རིགས་རྣམས་ཀྱི་ཚོགས་འདུ་ཞིག་ཕྱི་ཚེས་ཉི་ཤུ་ནས་ཕྱི་ཚེས་ཉི་ཤུ་རྩ་གཉིས་བར་འཚོགས་གནང་ཡང་གོང་ཞུས་ཀྱི་གནད་དོན་གལ་ཆེ་དེའི་སྐོར་གླེང་སློང་ཙམ་ཡང་གནང་མེད་པའི་སྐོར་གནས་ཚུལ་ནང་བཀོད་པ་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་དགོངས་པ་རྫོགས་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་སྐོར་གྱི་གནས་ཚུལ་ཞིག་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན།
ལོ་ངོ་སུམ་ཅུ་སོ་བཞི་གོང་གི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་པ་ཆོས་ཀྱི་རྒྱལ་མཚན་མཆོག་དགུང་གྲངས་ལྔ་བཅུ་ང་གཅིག་ཐོག་དགོངས་པ་རྫོགས་པའི་གནས་ཚུལ་ཐོན་ཡོད་ཅིང ྋགོང་ས ྋསྐྱབས་མགོན་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་པ་མཆོག་རྣམ་གཉིས་ལ་བོད་མི་ཚོས་གནམ་ལ་ཉི་མ་ཟླ་བ་དང་ས་ལ་རྒྱལ་བ་པཎ་ཆེན་ཞེས་ཡོངས་གྲགས་ཀྱི་བོད་བརྒྱུད་ནང་བསྟན་གྱི་བླ་སྲོག་ལྟ་བུར་ངོས་འཛིན་གནང་མུས་ཡིན་པ་མ་ཟད་གཞན་རྗེས་འབྲང་པ་ས་ཡ་མང་པོ་ཡིས་དད་གུས་ཞུ་མུས་ཡིན་པ་རེད། ལྷག་དོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་པའི་སྐབས་བོད་ནང་གི་བོད་མི་ཚོའི་རེ་བ་བཅོལ་ས་དང་བདེ་སྡུག་ཞུ་ཡུལ་གྱི་རླབས་ཆེན་གྱི་མི་སྣ་ཞིག་ཡིན་པ་བཀའ་ཕེབས་ཡོད་པ་རེད། སྤྱིར་སངས་རྒྱས་ཀྱི་བསྟན་པ་ཡང་སྒོས་བོད་གངས་ཅན་གྱི། ཅིག་གི་བདེ་སྐྱིད།

གང་འཚམ་གཅིག་བོད་སྐད་ཞུ་ཐུབ་པ་བྱུང་ན་ཏན་ཏན་ད་ཕན་ཐོགས་ཡོང་ཐུབ་ཡག་ཅིག་རེད་ད་དེ་ང་རང་ཚོ་ད་སྤྱི་སྒོས་ཀྱི་ད་བསོད་ནམས་ཀྱིས་མ་འདང་ཟེར་བ་རེད་ད་དེ་འདྲ་ཞིག་རྐྱེན་ངན་བྱུང་བ་རེད།
ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་དགུང་གྲངས་ཉི་ཤུ་རྩ་བཞི་ལ་ཕེབས་པའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱས་པའི་གདུག་རྩུབ་ཅན་གྱི་སྲིད་བྱུས་ལ་སྐྱོན་བརྗོད་ཀྱིས་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་ཞིག་མའོ་ཙེ་ཏུང་གཙོས་པའི་རྒྱ་ནག་གཞུང་གི་དཔོན་རིགས་མཐོ་གྲས་རྣམས་ལ་ཕུལ་ཡོད་པ་དེའི་ནང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་མི་བརྒྱ་ཕྲག་མང་པོ་དམར་གསོད་དང་འཛིན་བཟུང་བཙོན་འཇུག་ངལ་རྩོལ་བསྒྱུར་བཀོད་འོག་ལྟོགས་ཤི་ཐེབས་པ་སོགས་ལ་བརྟེན་ནས་བོད་མི་ཧ་ཅང་མང་པོ་རྐྱེན་འདས་སུ་ཕྱིན་ཡོད་པའི་སྐོར་འཁོད་ཡོད་པ་དང་ཤེས་ཡོན་ལམ་ལུགས་ནང་རྒྱ་སྐད་གཙོ་བཟུང་བྱས་པར་བརྟེན་བོད་ཀྱི་སྐད་ཡིག་གསོན་པོར་གནས་རྒྱུར་དཀའ་ངལ་འཕྲད་བཞིན་ཡོད་པ་སོགས་འཁོད་ཡོད་པ་རེད། སྐབས་དེ་དུས་མའོ་ཙེ་ཏུང་གིས་པཎ་ཆེན་རིན་པོ་ཆེས་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་ཕུལ་བ་འདི་ནི་འབྱོར་མེད་གྲལ་རིམ་གྱི་དགྲ་བོ་དང་སྤྱི་ཚོགས་རིང་ལུགས་ལ་ངོ་རྒོལ་བྱེད་མཁན་སོགས་ཀྱི་ཉེས་མིང་བཏགས་ཏེ་མི་ལོ་བཅུ་བཞི་བཙོན་ཁང་དུ་བཅུག་པའི་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་པཎ་ཆེན་རིན་པོ་ཆེ་མཆོག་བསྐྱར་དུ་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་ཚོགས་གཞོན་དུ་བསྐོ་བཞག་བྱས་པའི་རྗེས་མུ་མཐུད་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་དྲག་པོའི་སྲིད་བྱུས་ལ་གདོང་ལེན་གྱིས་རིམ་བཞིན་བོད་མདོ་དབུས་ཁམས་གསུམ་གྱི་བོད་མིའི་བདེ་སྡུག་ལ་གཟིགས་ཞིབ་ཏུ་ཕེབས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལར་ཆགས་པའི་ཀིརྟི་མཐོ་རིམ་སློབ་གཉེར་ཁང་གི་རིག་གནས་སློབ་དཔོན་རེ་མདོ་སེང་གེ་ལགས་ཀྱིས་ཁོང་དགུང་ལོ་བདུན་ཡིན་པའི་སྐབས་ཏེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་པཎ་ཆེན་རིན་པོ་ཆེ་མདོ་སྨད་མཛོད་དགེ་རྫོང་དུ་ཆིབས་བསྒྱུར་བསྐྱངས་ཏེ་རྫོང་དེའི་ཐེ་བོའི་ཕྱོགས་སུ་ཆགས་པའི་རྒྱལ་བཟང་མ་ག་ཐང་དུ་མང་ཚོགས་རྣམས་འདུ་འཛོམས་ཀྱིས་པཎ་ཆེན་རིན་པོ་ཆེ་མཆོག་ལ་ཕེབས་བསུར་བཅར་ཡོད་འདུག་ཅིང་པཎ་ཆེན་རིན་པོ་ཆེ་རྫོང་དེ་ན་བཞུགས་པའི་རིང་འདིར་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་དགོས་པའི་བཀའ་སློབ་ལམ་སྟོན་གནང་ཡོད་འདུག། དེ་ནས་ང་ཚོའི་ད་ལུང་པ་དེ་ལ་དགོན་པ་ཆུང་བ་འགའ་ཤས་ཡོད་པ་རེད་པས་འཆར་ལོངས་དགོན་པ་དང་དེ་ནས་བ་མི་དགོན་པ་ཟེར་དགོན་པ་དང་ལུང་པ་ཆུང་ཕན་ཚུན་གྱི་དགོན་པ་ཆ་ཚང་མཉམ་པོ་འཛུགས་དགོན་པ་བཟོས་ཀྱི་ནས་ཡང

དེ་ནས་དེ་གི་ནང་མང་ཚོགས་ལ་བཀའ་ལུང་གནང་སོང། བོད་ནང་གི་བོད་མི་ཚོར་ལྟ་བུ་མཚོན་ན། པན་ཆེན་རིན་པོ་ཆེ་ངོ་མི་ཤེས་མཁན་བོད་མི་ཞིག་ཧ་ལམ་མེད། རྒྱུ་མཚན་ནི། ཁོང་གིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ཀྱི་ཐོག་བཞག་པའི་རླབས་ཆེན་གྱི་བྱས་རྗེས་རྣམས་མདོ་དབུས་ཁམས་གསུམ་གང་དུ་ཡིན་ནའང་རེ་རེ་བཞིན་མཐོང་རྒྱུ་ཡོད། དཔེར་ན་གསེར་རྟ་ལྔ་རིག་ནང་བསྟན་སློབ་གླིང་ནི་པན་ཆེན་རིན་པོ་ཆེ་མཆོག་གིས་འབད་བརྩོན་གནང་བ་ལ་བརྟེན་ནས་གསར་འཛུགས་ཐུབ་པ་བྱུང་ཡོད་པ་དང། རྒྱ་ནག་པེ་ཅིན་དུ་ཡོད་པའི་ཀྲུང་གོ་བོད་བརྒྱུད་ནང་བསྟན་སློབ་གླིང་ནི་པན་ཆེན་རིན་པོ་ཆེ་མཆོག་གིས་གཙོ་འགན་བཞེས་ནས་འགོ་འཛུགས་གནང་ཐུབ་པ་བྱུང་ཡོད་འདུག། ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ཀུན་གཟིགས་པན་ཆེན་རིན་པོ་ཆེ་མཆོག་གིས་བོད་ཀྱི་རྒྱལ་ས་ལྷ་སར་ལྷ་ལྡན་སྨོན་ལམ་ཆེན་མོ་འཚོགས་སྐབས་མང་ཚོགས་ལ་བཀའ་སློབ་སྩལ་བའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱིར་བོད་ལ་ཕེབས་ནས་ལྷ་ལྡན་སྨོན་ལམ་ལ་སོགས་པའི་ཆོས་ཀྱི་བྱེད་སྒོ་ཁག་གཙོ་སྐྱོང་གནང་བའི་ཐུགས་རེ་ཡོད་པ་བཀའ་སློབ་འདི་ལྟར་གནང་འདུག།
རྒྱལ་དབང་ཐམས་ཅད་མཁྱེན་པ་ཡང་བོད་ལ་ཕེབས་རྒྱུ་བྱུང།

ང་ཚོ་གཉིས་དབར་ལ་མི་འགྲིག་པ་དེ་འདྲ་གང་ཡང་མེད། ཡིན་ན་ཡང། དེང་གི་མི་རེ་ཟུང་གིས་ཡང་དཀྲོག་གཏམ་དེ་འདྲ་བཟོས་རྗེས་སྔར་གྱི་བོད་གཞུང་བླ་བྲང་དང་དེ་འདྲ་གི་དམ་ཚིག་གི་སྐད་ཆ་དེ་འདྲ་ལབ་མཁན་དེ་འདྲ་རྟོགས་ཐོག་ཏུ་ཡོང་གི་སྲིད།

རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་བོད་མི་ཚོར་ཁེ་བཟང་ལས་གྱོང་གུད་མང་བ་རག་ཡོད་པ་སོགས་ཀྱི་གསུང་བཤད་གནང་སྟེ་ཉིན་གྲངས་ལྔའི་རྗེས་སུ་ཉིན་དེ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་གདན་ས་བཀྲ་ཤིས་ལྷུན་པོར་དགོངས་པ་རྫོགས་ཡོད་པ་རེད་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ནང་དེང་སྐབས་ཧིན་རྡུའི་རྒྱལ་ཞེན་རིང་ལུགས་ཀྱི་རྦ་རླབས་འཕྱུར་བཞིན་པ་དེ་ནི། རྒྱ་གར་གྱི་མེས་པོ་དམ་པ་གྷནྡྷི་མཆོག་གི་ལོ་རྒྱུས་ཐོག་གི་ཤུལ་ལྷག་ལ་དམའ་འབེབས་ཤིག་ཆགས་ཀྱི་ཡོད་པའི་སྐོར། གྷནྡྷི་མཆོག་གི་ཚ་བོའི་ཚ་བོ་སྐུ་ཞབས་ཏུ་ཤར་གྷནྡྷི་མཆོག་གིས་གྷནྡྷི་མཆོག་བཀྲོངས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་གྱི་སྔ་ནུབ་དེར་གསུངས་ཡོད་པ་རེད་འདུག། རྒྱ་གར་གྱི་མེས་པོ་དམ་པ་གཱན་དྷི་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་ཟླ་བ་དང་པོའི་ཚེས་སུམ་ཅུ་ཉིན་རྒྱ་གར་གྱི་ཧིན་རྡུའི་ལྟ་བ་མཁྲེགས་པོ་འཛིན་མཁན་ནཱ་ཐུ་རཱམ་གོཌ་སེ་ཟེར་བ་ཞིག་གིས་བཀྲོངས་པ་དང། ཁོ་པས་གཱན་དྷི་མཆོག་བཀྲོངས་དོན་ནི་གཱན་དྷི་མཆོག་གིས་རྒྱ་གར་གྱི་གྲངས་ཉུང་ཁ་ཆེའི་མི་རིགས་ཚོར་གུ་ཡངས་ཐོག་ནས་གཟིགས་ཕྱོགས་འཛིན་པ་དེར་བསྙད་ཡོད་པ་རེད། རྒྱ་གར་ནང་ནཱ་ཐུ་རམ་གོཌ་སེ་ལ་མི་དགའ་བ་དང་སྡང་པོ་བྱེད་མཁན་ཤུགས་ཆེ་ཡོད་ནའང་དེང་སྐབས་ཁོ་པའི་ཧིན་དུའི་ལྟ་བ་མཁྲེགས་འཛིན་དེར་མོས་པོ་དང། མི་མང་ནང་ཕན་ཚུན་ཆགས་སྡང་དང། འཐེན་འཁྱེར་ཤུགས་ཆེ་དང། ཕྱོགས་གཏོགས་ཀྱི་བསམ་བློ་དེ་ཧ་ཅང་གི་ཤུགས་ཆེ་ཡོད་པའི་སྐོར། རྩོམ་སྒྲིག་པ་དང་སྤྱི་ཚོགས་ནང་ལས་འགུལ་སྤེལ་མཁན་དང། གྷནྡྷི་མཆོག་གི་ཚ་བོའི་ཚ་བོ་སྐུ་ཞབས་ཏུ་ཤར་གྷནྡྷི་མཆོག་གིས་ཨེ་པི་གསར་འགྱུར་ལས་ཁང་གི་བཅར་འདྲིར་ལན་འདེབས་གནང་བ་དེའི་ནང་བཀོད་ཡོད་པ་རེད་འདུག། ཁོང་གིས་ད་དུང་གོཌ་སེ་ཁོང་ཚོའི་རྒྱལ་ཞེན་གྱི་མིག་དཔེ་དེ་ཆགས་ཡོད་པ་རེད་ཅེས་དང། དེ་ལྟར་གྱི་རྒྱ་གར་ནང་འགྱུར་ལྡོག་ཧ་ཅང་གི་ཆེན་པོ་དེ་རྒྱ་གར་ནང་སྲིད་བློན་ན་རིན་དཱ་མོ་དི་མཆོག་དང་ཁོང་གི་རྒྱ་གར་གྱི་ཧིན་རྡུའི་རྒྱལ་ཞེན་གྱི་ཚོགས་པ། Bharatiya Janata Party། ཞེས་པ་དེས་སྲིད་དབང་བཟུང་འགོ་བཙུགས་པ་ནས་བྱུང་ཡོད་པའི་སྐོར་གསུངས་འདུག་དེ་བཞིན་ཁོང་གིས་རྒྱ་གར་ནང་གི་ཆོས་ལུགས་ཚང་མ་འདྲ་མཉམ་དང་ཆོས་དད་ཡོད་མིན་ལ་ལྟོས་མེད་ཀྱིས་བརྩི་བཀུར་དང། རིག་གཞུང་འདྲ་མིན་ཚང་མར་བརྩི་བཀུར་མེད་པ་བཟོ་མཁན་དེ་ཡང། སྲིད་བློན་ནཱ་རེན་དར་མོ་དི་མཆོག་གི་གཞུང་དེས་བཟོས་པའི་ཉེས་འཛུགས་གནང་ཡོད་པ་རེད་འདུག་ཡིན་ནའང་ཏུ་ཤར་གྷན་དྷི་མཆོག་རང་ངོས་ནས། དེ་འདྲ་བའི་ཆགས་སྡང་གིས་ཁེངས་པའི་རྒྱ་གར་གྱི་ད་ལྟའི་གནས་སྟངས་དེར་འགྱུར་བ་གཏོང་རྒྱུར་དུས་ཡུན་ག་ཚོད་འགོར་མིན་ལ་ལྟོས་མེད་ཀྱིས་འབད་བརྩོན་མུ་མཐུད་གནང་རྒྱུ་ཡིན་པའི་སྐོར་སོགས་གསུངས་པ་གནས་ཚུལ་ནང་བཀོད་པ་གནང་འདུག།
བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་མཁོ་སྤྲོད་བྱེད་ཀྱི་ཡོད་པ་ཁས་ལེན་བྱས་མེད་པ་རེད་བཞག་དེ་རིང་ཕྱི་ཚེས་ཉི་ཤུ་དགུ་ཉིན་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀས་བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་གྱི་མེ་ཤུགས་འཕུར་མདེལ་སོགས་པའི་གོ་མཚོན་ར་ཤི་ཡའི་སྒེར་གཉེར་ཁང་གི་དྲག་པོའི་དམག་མིའི་ཚོགས་སྡེ་ཝག་ནཱ་ཟེར་བར་མཁོ་སྤྲོད་བྱེད་ཀྱི་ཡོད་པའི་སྐོར་བརྗོད་རྗེས་དེ་རིང་རེས་གཟའ་ཉི་མའི་ཉིན་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་མཁོ་སྤྲོད་བྱེད་ཀྱི་མེད་ཅེས་ཁས་ལེན་བྱས་མེད་པ་རེད་བཞག་ཟླ་བ་འདིའི་ཟླ་མགོ་ཙམ་དུ་ཨ་མི་རི། ཀས་ར་ཤི་ཡའི་ཝག་ནཱ་ཚོགས་སྡེ་དེ་རྒྱལ་མཚམས་བརྒལ་ནས་ཉེས་ཅན་ཚོགས་པ་ཞིག་ཡིན་པར་ངོས་འཛིན་བྱས་ཡོད་པ་རེད། དེས་ཁྲིམས་འགལ་གྱི་ཐོག་ནས་བྱང་ཀོ་རི་ཡ་ནས་གོ་མཚོན་མཁོ་ལེན་བྱེད་ཀྱི་ཡོད་པ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་ཁང་གི་གྲོས་ཆོད་དང་རྒྱབ་འགལ་བྱེད་ཀྱི་ཡོད་པ་བརྗོད་འདུག་ཨ་མི་རི་ཀའི་ཕོ་བྲང་དཀར་པོས་ར་ཤི་ཡའི་སྣུམ་འཁོར་བྱང་ཀོ་རི་ཡའི་ནང་འཛུལ་ནས། མེ་ཤུགས་འཕུར་མདའ་འཁྱེར་ནས་ཕྱིར་ལོག་བྱས་པའི་སྐོར་གསང་བའི་པར་ལེན་བྱས་ཡོད་པ་བསྟན་ཡོད་པ་ཨ་མི་རི་ཀའི་རྒྱལ་སྲུང་སྐུ་ཚབ་སྐུ་ཞབས John Kirby ཡིས་གསལ་སྟོན་གནང་ཡོད་པ་རེད། འོན་ཀྱང་བྱང་ཀོ་རི་ཡའི་ཕྱོགས་ནས་དེ་ནི་རྫུན་བཟོ་བྱས་པ་ཞིག་རེད་ཅེས་ངོས་ལེན་རྩ་བ་ནས་བྱས་མེད་པའི་ཁར་ད་དུང་ཨ་རིས་འཁྲུག་རྐྱེན་སློང་བ་རེད་ཟེར་ནས་ཚུར་རྒོལ་བྱས་ཡོད་པ་རེད་སྤྱིར་བཏང་འཛམ་གླིང་ཐོག་བྱང་ཀོ་རི་ཡ་ལ

དེ་བཞིན་གོང་ཞུས་ཀྱི་སྤྱི་བསྒྲགས་དེའི་ནང་རྒྱ་གར་གྱི་མཁའ་དམག་གི་གནམ་གྲུ་བརྡབ་སྐྱོན་གྱི་ཆག་སྒོ་བྱུང་ཡུལ་དེ། མ་དྷྱ་པྲ་དེ་ཤི་མངའ་སྡེའི་གྲོང་ཁྱེར། Gwalior། ནང་བྱུང་ཡོད་པ་རེད་ཅེས་བཀོད་ཡོད་པ་རེད་འདུག་ཡང་རྒྱ་གར་གྱི་མཁའ་དམག་གི་དཔུང་སྡེའི་ལས་ཁུངས་ཀྱི་དཔོན་རིགས་རྣམས་ཀྱིས། མཁའ་དམག་གི་གནམ་གྲུ་གཞན་གཅིག་ཡུལ་དེའི་ནུབ་ངོས་མངའ་སྡེ། Rajasthan། ནང་བརྡབ་སྐྱོན་གྱི་ཆག་སྒོ་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། རྒྱ་གར་གྱི་མཁའ་དམག་དཔུང་སྡེས་གོང་ཞུས་ཀྱི་མཁའ་དམག་གི་གནམ་གྲུ་གཉིས་དེ་ཇི་འདྲ་ཡིན་མིན་སྐོར་བརྗོད་མེད་ཀྱང། རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནམ་གྲུ་དེ་དག་སུ་ཁོའི། Thirty། རྟགས་མཚན་དང། Mirage། Two Thousand ཞེས་པའི་རྟགས་མཚན་གྱི་གནམ་གྲུ་གཉིས་ཡིན་པའི་སྐོར་གནས་ཚུལ་ནང་བཀོད་པ་གནང་ཡོད་པ་རེད་འདུག།
རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ནས་ཉིན་རེའི་ཞལ་འདོན་བསྔོ་སྨོན་དང་དུས་ཆེན་དང་ནང་པའི་གནས་ཆེན་ཁག་ངོ་སྤྲོད་སོགས་ཡོད་པའི་མཉེན་ཆས་མ་ལག་ཅིག་འགྲེམས་སྤེལ་དབུ་འབྱེད་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བ་དེ་བསྐྱར་དུ་གསན་གནང་གི་རེད། བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཕྱག་ལས་སྣེ་མང་ཞིག་དེང་དུས་གི་རྩིས་འཕྲུལ་གྱི་ཐོག་འབེབས་རྒྱུར་ལས་འཆར་གྱི་ཆོད་སེམས་བཅངས་ཡོད་པ་གཞིར་བཟུང། སྤྱི་ཟླ་དང་པོ་གི་ཚེས་པ་ཉེར་བདུན་ཉིན་མ་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱིས། ཞལ་འདོན་མཉེན་ཆས་ཞིག་བཟོ་སྐྲུན་གནང་སྟེ་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས་དབུ་འབྱེད་གནང་ཡོད་ཅིང། མཉེན་ཆས་མ་ལག་བཟོ་སྒྲིག་པ་བསྟན་འཛིན་བསམ་གཏན་ལགས་ནས། མཉེན་ཆས་མ་ལག་དེར་བོད་མི་ཚོ་གི་ཉིན་རེའི་ཆོས་སྤྱོད་ཞལ་འདོན་གྱི་རིགས་དང་གཟུངས་སྔགས་རྒྱུན་འདོན་གལ་ཆེ་གི་རིགས་སྒྲ་དང་བཅས་པ། བོད་ཀྱི་དུས་ཆེན་ཁག་ངོ་སྤྲོད་དང་ནང་པའི་གནས་ཆེན་རྣམས་ངོ་སྤྲོད། ཡང་གནས་སྐོར་སྟབས་བདེ་ཡོང་བར་རྒྱུས་སྟོན་གི་ས་བཀྲ་བཅས་འཁོད་པ་གི་མཉེན་ཆས་མ་ལག་ཟིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ནམ་རྒྱུན་མི་གི་རྒྱུན་འདོན་ཞལ་འདོན་དེ་སྒང་ག་ཡོད་རེད་ཡོད་ཨ་ནི་སྔགས་དང་ང་ཚོ་ནམ་རྒྱུན་དེ་གལ་ཆེ་སྒང་ག་ང་ཚོ་གི text གཅིག་པོ་མིན་པ་བྱས audio ཡོད་རྒྱུ་ཆུ་ར audio མཉམ་དུ་སུ་སུ་སུ match བྱས་ཡོད་རེད་ཨ་ནི་དེ་དང་མཉམ་དུ་ད་ལྟ་འདི་ནང་ལོགས་ལ་ང་ཚོ་གི

ནང་པའི་གནས་ཆེན་ཁག་ཡོད་ར་ད་ང་ཚོ་གལ་སྲིད་ནང་པ་ཡིན་ན་གནས་ཆེན་ཁག་ག་རེ་ག་རེ་ཡོད་རེད་ཁ་དེའི་སྒང་ལ་དེའི་གི་གལ་གནད་ག་རེ་རེད་བལྟས་ཆོག་ར་ད་དཔེ་བྱས་ན་ང་ཚོ་ཝ་ར་ཎ་སི་འགྲོ་ནས་ག་བ་འགྲོ་ནས་ས་ཆ་དེའི་གལ་གནད་ག་རེ་ཡིན་མིན་བྱས་ཨ་ནི་དེ་ལ་གལ་སྲིད་འགྲོ་ཡ་ཡིན་ན་ཨ་ནི་སོ་སོའི་ས་ཆ་འགྲམ་ལ་ཡིན་ན Direction དུ་བྲེལ་ཡ་ཆོད་ར་ང་ཚོ Google Map ལ་མཉམ་དུ་ཕར Link བྱས་ཡོད་ཡོད། གཞན་ཡང་ཆོས་རིག་ལས་ཁུངས་ཀྱི་ངོས་ནས་ཞལ་འདོན་མཉེན་ཆས་དེ་དབུ་འབྱེད་གནང་སྐབས་དང་བསྟུན། བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ཆེད་དུ་གདན་ཞུས་ཀྱིས། ཞལ་འདོན་མཉེན་ཆས་མ་ལག་དེ་དགོས་གལ་གྱི་ཐོག་ལམ་སྟོན་གནང་བཅུག་ཡོད་པར། དགེ་བཤེས་ལྷག་རྡོར་ལགས་ནས་མཉེན་ཆས་གི་མཛོད་ཁང་དུ་མཉེན་ཆས་ག་རེ་བཞག་ན་བརྟན་པོ་དགོས་པ་དང། གསར་གཏོད་ཀྱི་ནུས་པས་མི་མང་པོར་ཕན་ཐོགས་འབྱུང་ཐུབ་པ་སོགས་ཀྱི་དགོས་པ་ཡོད་པར་བརྟེན། མཉེན་ཆས་མ་ལག་དེ་ཁུངས་དག་པོ་དང་བདེ་འཇགས་ཡོད་པ། སྤྲོ་སྐྱིད་དང་སྤྱི་ཚོགས་འཆམ་མཐུན་ལ་མི་གནོད་པ་མ་ཟད། མི་སུས་ཀྱང་བེད་སྤྱོད་དུ་གཏོང་ཐུབ་པ་སོགས་ཁྱད་ཆོས་ཁ་ཤས་འཛོམས་དགོས་ཀྱི་ཡོད་པས། ཆོས་རིག་ལས་ཁུངས་ནས་ཐབས་ཤེས་གསར་པ་གནང་བ་འདི་ཧ་ལས་པ་ཡག་པོ་རེད་དེ། འཕྲུལ་ཆས་ཀྱི་རིགས་བེད་སྤྱོད་ལ་ཚད་འཛིན་དགོས་པ་མ་གཏོགས། འཕྲུལ་ཆས་ལ་གཡེང་དྲགས་ན་དཀའ་ངལ་འཕྲད་གི་ཡོད་པའང་ཤེས་དགོས་པ་སོགས་ལམ་སྟོན་གནང་གི་འདུག། ལོ་གཞོན་པ་དེ་ཚོས་འཕྲུལ་ཆས་ཞེ་པོ་གཅིག་བལྟས་ན། ཨ་ནི། རྒྱ་གར་ནང་ལ་ཡིན་ན་ད་མི་ལོ་གཞོན་པ་ས་ཡ་མང་པོ་མིག་འཕྲོ་བརླག་འགྲོ་གི་འདུག་ཟེར་གི་འདུག་ཨ།
འོ་དེ་ཚོ་ཕ་མ་གིས་ཁོ། ལས་ཀ་ག་རེ་ཡིན་ན་ཁོ་ལ་བལྟས་སུ་ཚོད་ཡོད་ན་ཡག་པོ་ཡོད་རེད། ཚོད་མེད་པར་བྱས་བྱས་ཨ་ནི་གཅིག་ལ་དབྱིངས་ཞུགས་དུས་དེ་ཁོ་རང་འཐམས་བསྡད་ན། ཨ་ནི་དཀའ་ངལ་འཕྲད་ཀྱི་འདུག་པ། དེ་འདྲ་ཡིན་དུས་དེ་ཚོ་ཡང་རྣམ་པ་ཚོ་གིས། ཕ་མ་ཡིན་པའི་ཆ་ནས་རེད་ཨ་ནི་ལས་བྱེད་ཡིན་པའི་ཆ་ནས་ཡང། སློབ་གསོ་རྒྱབ་ཡས་དེ་འདྲ་ཡོད་ཀྱི་རེད་བསམ་གི་འདུག་ད་མདོར་བསྡུས་ན་ནི་དེ་རིང་ང་ཚོ། ཆོས་རིག་ལས་ཁུངས་ཀྱི་ཆོས་ལྡན་གྱི་བྱ་བ། ཡག་པོ་གཅིག་ད་གྲུབ་ཀྱི་ཡོད་རེད་བསམ་གི་འདུག་ཨ་ནི་དེ་མི་མང་པོ་གཅིག་ལ་གོ།

ཆོས་རིག་ལས་ཁུངས་ནས་ཕྱོགས་བསྒྲིགས་ཀྱི་བོད་ད་ཆོལ་ཁ་གསུམ་གང་ས་གི་ཆས་གོས་དང་རྒྱན་ཆ་གི་རིགས་ཀྱི་དཔར་དེབ་ཞིག་ཀྱང་དབུ་འབྱེད་གནང་ཡོད་ཅིང། དཔར་དེབ་དེའི་ནང་བོད་ད་ཆོལ་ཁ་གསུམ་གི་ས་ཁུལ་ཧ་ཅང་མང་བོ་གི་ཆས་གོས་མི་འདྲ་བ་སྣ་ཚོགས་དང། རྒྱན་ཆ་མི་འདྲ་བ་སྣ་ཚོགས་ཀྱི་པར་བཅས་ཀྱི་འདྲ་པར་སྣ་མང་ཞིག་བཅུག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

ཐེངས་འདིའི་ན་གཞོན་དང་ཤེས་ཡོན་གྱི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིའི་བསམ་ཡས་གླིང་མ་ཇུ་ཊི་ལ་དུ་ཆགས་པའི་ན་གཞོན་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ་ཚོགས་པ་འདིའི་ལས་དོན་གནང་ཕྱོགས་དང་དེ་བཞིན་ན་གཞོན་ལ་ཤེས་ཡོན་གོ་སྐབས་བསྐྲུན་ཕྱོགས་ཐད་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་དང་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་ཤེས་ཡོན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་གུས་པ་ཡེ་ཤེས་ཟླ་བ་ཡིན། ད་རིང་གི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི་དབྱིན་སྐད་ནང Empowering the Vision ཡི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ་རྒྱ་གར་ནང་བོད་པའི་ན་གཞོན་ཚོའི་ཤེས་ཡོན་གྱི་གོ་སྐབས་འཚོལ་ཐབས་དང་ད་ག་ནང་བཞིན་གྱི་ཡང་ན་གཞོན་ནུས་པའི་ལས་གཞིའི་ཚོགས་པའི་ངོས་ནས་བོད་རིགས་གཞོན་སྐྱེས་ཚོ་ལ་ཤེས་ཡོན་གྱི་གོ་སྐབས་བསྐྲུན་ཕྱོགས་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། ཨ་ནི་ཀུན་བཟང་ཚེ་འཕེལ་ལགས་ཐོག་མར་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ།
ཐུགས་རྗེ། ཨ་ཀུན་བཟང་ཚེ་འཕེལ་ལགས། ད་ལྟ་ན་གཞོན་ནུས་པའི་ལས་གཞི་ཟེར་ཡ་དེ། ད་དེ་སྔོན་ཕྱི་ལོ་ཉིས་སྟོང་བདུན་ནས་དབུ་འཛུགས་གནང་ཞག་ཨ་ནི། ཐོག་མར་ཁྱེད་རང་གིས་ཡང་ཅིག་དེ་ཚོགས་པ་དེ་གི་ངོས་ནས་ད་བོད་པའི་སྤྱི་ཚོགས་ཁྲོད་ལ་བོད་རིགས་གཞོན་སྐྱེས་ཚོ་ལ་ཐུགས་ཕན་གསོས་པའི་ཕྱག་ལས་གལ་ཆེ་བ་གཙོ་བོ་གཙོ་བོ་གང་དང་གང་གནང་ཡོད་མེད་དེ་ཅིག་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་བྱེད་ད།

དེ་དུས་ཙམ་པ་ཡང་སླབ་གྲྭའི་ནང་ལ་ཡང། སྤྱི་བཏང་སོ་སོ་ཀྱི་ནུས་སྟོབས་ག་རེ་ཡོད་མེད། སོ་སོ་ཀྱི་དབྱིངས་ག་རེ་ཡོད་མེད་དེའི་བབ་པའི་ཨ་ནི་ཡང་རྗེས་མ་མ་འོངས་པའི་མདུན་ལམ་ག་རེ་ག་རེ་ཡོད་མེད་དེ་ག་ལ་ལམ་སྟོན་ཡང་ང་ཚོའི་སླབ་གྲྭའི་ནང་ལ་ལས་རིམ་ཤུགས་ཆེན་པོ་ཞིག་འགྲོ་དེ་རེད། འདི་མ་ཡིན་པ་ད་ཁ་ཤས་སླབ་གྲྭ་མཐར་མ་འཁྱོལ་བ་དང་ཡང་མཐོ་སློབ་མཐར་མ་འཁྱོལ་བ་ཡང་ན་མཐོ་སློབ་འཐོན་ཚར་ནས་ཡང་ཅིག་གི་ལས་རིགས་ཁག་ལ་ཡང་ལས་ཉམས་མྱོང་མ་བྱས་ནས་འདི་འདྲའི་དུས་ཚོད་ལ་ཡང་ང་ཚོ་ཀྱི་དམིགས་བསལ་ཁོ་རང་ཚོ་ཅིག་དང་ཅིག་བྱས་ནས་ཡང་ཕར་ཚུར་ཁོ་རང་ཚོ་ལ་དེ་ག་ལ་བོར་ད། གོ་རྟོགས་སྤེལ་ཡ་དང་མཉམ་དུ། ཁོང་ཚོས་གལ་སྲིད་ཡང་གཅིག་སོ་སོ་ཀྱི་ལག་ཤེས་དང་སྐད་སྦྱངས་པ་ཡིན་ན། དེ་ཚོ་ལ་ང་ཚོས་ཡང་མཐུན་འགྱུར་དང། གཅིག་གི་ལག་ཤེས་སྦྱང་ས་ཡག་པོ་གཅིག་ལ་བཏང་ཡ་དང། དེའི་དཔལ་འབྱོར་གྱི་རྒྱབ་སྐྱོར་དང་དེ་འདྲའི་གཅིག་ཤུགས་ཆེན་པོ་བྱེད་དེ་ཡོད་རེད། ཨ་ལགས་སོ་ཀུན་བཟང་ཚེ་འཕེལ་ལགས་ད་ལྟ་གོང་གསུངས་སོང། ད་ལྟ་སླབ་གྲྭ་ཁག་དེ་གལ་ཆེན་པོ་ཆགས་འདུག་ད་སླབ་གྲྭའི་ནང་ལོགས་ནས་གཙོ་བོ་གཅིག་དེ་སྔ་སོ་སོ་སླབ་གྲྭ་ཡོད་པའི་སྐབས་སུ་ཡང་ན་གཞོན་ནུས་པའི་ལས་གཞི་ཚོགས་པའི་ངོས་ནས་ད་སླབ་གྲྭ་ལ་ཚུད། དངོས་སུ་ནི་ཕེབས་རྗེས་ད་མ་འོངས་པར་ཡང་མདུན་ལམ་དེ་ག་འདྲས་སོ་སོའི་ངོས་ནས་འཚོལ་དགོས་ཀྱི་ཡོད་མེད་ཡང་སོ་སོས་འདོད་མོས་ཡོད་པའི་སློབ་ཚན་འདི་ཚོའི་ཐད་ལ་རྗེས་མ་མུ་མཐུད་ནས་ནི་ག་འདྲས་སུ་བསྐྱོད་དགོས་ཀྱི་ཡོད་མེད་དེ་འདྲའི་ལམ་སྟོན་ཤུགས་ཆེན་པོ་ཞིག་གནང་གི་འདུག་རྣམ་པ་ཚོའི་ངོས་ནས་ད་ལྟའི་ཆ་ལ་ནི་ཡང་ཅིག་བཙན་བྱོལ་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་གི་ནང་སྐོར་བསྐྱོད་གནང་སྟེ་ནི་ཡང་ཅིག་སློབ་ཕྲུག་ཚོ་ལ་མ་འོངས་མདུན་ལམ་དང་འབྲེལ་བའི་ཐོག་དེ་འདྲའི་ཡང་དེ་སློབ་ཁྲིད་རེ་དང་ཞིང་ཁོ་རང་ཚོར་ངོ་སྤྲོད་གནང་གི་ཡོད་ན། རེད་རེད་ད་ད་ལྟ་ཉེ་ཆར་རང་ང་ཚོ་ད་ང་ཚོས་ཀྱི་མདུན་ལམ་སློབ་སྟོན་པ་དང་ང་ཚོ་ཡང་ལས་རིམ་འགན་འཛིན་པ་ད་ལྟ་རྒྱ་གར་གྱི་བྱང་ཤར་ཕྱོགས་ལ་ར་ཨ་ནི་སོ་ན་དྲ་དར་ཇི་ལིང་ཁ་ལིང་པོང་དེའི་སློབ་གྲྭ་ནང་ཡང་ཕྲུ་གུ་འཛིན་གྲྭ་བཅུ་གཉིས་དང་བཅུ་པ་ཡིག་རྒྱུགས་བཏང་བཞིན་པ་དེ་ཚོ་ལ་ཡང་མང་པོ་མདུན་ལམ་སྐོར་ལ་ཨ་ནི་ཡང་སོ་སོ་གི་སློབ་ཚན་ལེན་ཆོག་རེད། སློབ་ཚན་ལེན་པ་དེ་གི་ཡང། གཅིག་གི་མཐོ་སློབ་ག་རེ་ག་ལ་འགྲིམ་ན་ཡག་པོ་ཡོད་རེད། ཡང་གལ་སྲིད་མཐོ་སློབ་མ་འགྲིམ་བ་ཡིན་ན་ཡང། ག་རེ་ག་རེ་གོ་སྐབས་ཡོད་རེད། དེ་འདྲའི་སྒང་ལ་ད་ད་ལྟ་ཁོ་ཚོས་ལམ་སྟོན་གནང་བཞིན་པ་ཞིག་མ་རེད། ལགས་སོ་ཀུན་བཟང་ཚེ་དཔལ་ལགས་ད་ལྟ་གོང་ཁྱེད་རང་འདི་གསུངས་སོང་ད་དམིགས་བསལ་ད་བོད་པའི་སློབ་ཕྲུག་མང་ཆེ་བ་གཅིག་རྒྱ་གར་གྱི་རྒྱལ་ས་ལྡི་ལི་རྟེན་གཞི་བྱས་པའི་མཐོ་སློབ་ཁག་གི་ནང་ད་གཅིག་མཐོ་རིམ་སློབ་མའི་སློབ་སྦྱོང་དེ་གནང་མུས་ཆགས་བསྡད་ཀྱི་ཡོད་རེད། དེ་མིན་ཡང་དཔེར་ན་གཅིག་རྒྱ་གར་གྱི་ས་ཆ་དཔེར་ན་ད་ལྟ་ད་ལྟ་གུ་ཇུ་རཱཏ་རེད་དེ་ནང་བཞིན་གྱི་ཡང་ཏ་མིལ་ནཱ་ཌུ་རེད་དེ་ཚོའི་ནང་ལོགས་བོད་པའི་སློབ་ཕྲུག་མང་དག་ཅིག་ཡོད་དུས་ཡང་ཁོ་རང་ཚོ་ལ་དཔེར་ན་གཅིག་མཐོ་སློབ་འཚོལ་སྟངས་དེ་ཚོའི་ཐོག་ལ་ཡང་དེ་གཅིག་ཕྱག་རོགས་གནང་སྟངས་དེ་ག་འདྲ་ཡིན་ན་དེ་ལྡི་ལི་ལ་ཡོད་པ་དེ་གཅིག་པ་ཡིན་ན་ག་འདྲ་ཡིན་ན།
ལགས་རེད། ང་ཚོས་ད། གང་ལྟར་དེ་ང་ཚོས་ད་གཞི་ཆགས་ས་དེ་ལྡི་ལི་ཡིན་ཙང། ལྡི་ལི་ལ་མཐོ་སློབ་འགྲིམ་བཞིན་མཁན་དེ་ཚོ་དང་ཡང་ན་ལྡི་ལི་ལ་མཐོ་སློབ་མིན་པ་ཡིན་ནའང་ད་ཐོག་མར་མཐོ་སློབ་འཚོལ་གར་སླེབས་དུས་ལྡི་ལི་བརྒྱུད་འགྲོ་དགོས་ཡོད་ར། ཡང་ཁོ་རང་ཚོས་ལྡི་ལི་ལ་ཕེབས་བཞུགས་རིང་ཁ་ལ་ཡང་ཁོ་རང་ཚོས་ལམ་སྟོན་བྱས་རེད། ཨ་ནི་ད་ལྟ་ལྷོ་ཕྱོགས་ཕྱོགས་དུ་བ་ལ་ད་ལྟ་བོད་པའི་གི་སློབ་ཕྲུག་ཚོགས་པ་མང་པོ་ཞེ་པོ་ཅིག་ཡོད་རེད། ཁོ་རང་ཚོ་མཉམ་དུ་ང་ཚོ་རྒྱུན་གཏན་ནས་འབྲེལ་བ་ཡོད་རེད། ཨ་ནི་ཁོ་རང་ཚོ་གི་ཕྱག་རོགས་མང་ཆེ་ཁོ་རང་ཚོས་གནང་བསྡད་ཡོད་རེད། ཡིན་ནའང་ད་ང་ཚོ་ལ་ཁ་པར་བརྒྱུད་ནས་དང་ཡང་དྲ་ཐོག་ཐོག་ནས་ང་ཚོ་ལ་འབྲེལ་བ་བྱུང་བ་ཡིན་ན། ང་ཚོས་ཡང་ང་ཚོ་གང་ཤེས་ཤེས་ཀྱིས་རོགས་པ་བྱེད་ཡ་དང་དེ་མིན་པ་ཡིན་ན་ནི་ས་གནས་ས་ཐོག་ལ་སུ་གིས་ཅིག་གི་ལམ་སྟོན་བྱེད་བཞིན་མཁན་དེ་ཚོ་ང་ཚོ་འབྲེལ་བ་ཡོད་མཁན་མཉམ་དུ་འབྲེལ་བ་མཐུད་ནས་ང་ཚོ་རོགས་པ་བྱས་བསྡད་ཡོད་རེད་ད་ཉེ་ཆར་རང་ང་ཚོ་ཁ་སང Chandigarh ཡིན་ཡོད་ལ Lovely Professional University དེ་ལ་ནས་ཕྲུ་གུ་ཡང་སོ་སོ་གིས་ད་གློག་ཀླད་དང་དེ་འདྲའི་སྒང་ལ་ཡང་ཅིག་གི། སློབ་སྦྱོང་བྱེད་མཁན་མང་པོ་ཡོད་ཙང་ཡང་ང་ཚོ་ཕ་གི་ལ། དངོས་སུ་ཕར་འགྲོ་ནས་ཡང་ཕྲུ་གུ་དེ་ཚོ་མཉམ་དུ་འཛོམས་ནས་ཡང། སྔོན་ལ་དེ་ནས་ཐོན་བཞག་མཁན་ཕྲུ་གུ་དེ་ཚོས་ལམ་སྟོན་བྱས་ནས་ད་ཁོང་ཚོར་མིག་དཔེ་མར་བཟོས་ནས། ལམ་སྟོན་བྱས་ད་མཐོ་སློབ་ནང་ག་རེ་བྱེད་དགོས་ཡོད་མེད་ག་རེ་མཉམ་ཞུགས་བྱེད་དགོས་ཡོད་མེད་མཐོ་སློབ་ཐོན་ཚར་ནས་ལས་ཀ་རྒྱ་གར་གྱི་སྤྱི་ཚོགས་ནང་ལས་ཀ་ག་རེ་ག་རེ་གོ་སྐབས་ཡོད་མེད་ཡང་ཁོང་ཚོ་ལས་ཀ་བྱེད་བཞིན་མཁན་ཁ་ཤས་ཡོད་རེད་དེ་ཚོ་མིག་དཔེ་བཟོས་ནས་དེ་འདྲ་བྱས་ནས་ང་ཚོས་ད། ལས་རིམ་སྤེལ་བཞིན་ཡོད།

མཐོ་སློབ་ཁག་དང་དམིགས་བསལ་ཕྲུ་གུ་དེ་ཚོ་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཡོད་དུས་ཙམ་པ། དངོས་སུ་ད་མཐོ་སློབ་ནང་ལ་ག་རེ་ག་རེ་འགྱུར་བ་འགྲོ་གི་ཡོད་མེད་གང་ལགས་ཟེར་ན་ད་སློབ་གྲྭ་ནང་ལ་མདུན་ལམ་སློབ་སྟོན་པ་ཚོ་དངོས་གནས་ཁོ་རང་སློབ་གྲྭ་ཕྲུ་གུ་མང་པོ་ཞེ་པོ་བྱས་ནས་ཁོ་རང་ཚོ་གི་ཕྱག་ལས་གནང་དེ་འདྲས་ཅིག་སྒང་ལ་ཅིག་སྤྱི་བཏང་ལམ་ལམ་སྟོན་ཅིག་སྒང་ལ་དཔེ་ཤུགས་རྒྱག་བསྡད་ཡོད་རེད་ཡིན་ནའང་ད་དངོས་སུ་མཐོ་སློབ་འགྲིམ་ཡ་དང་དེ་འདྲས་སྒང་ལ་ཡང་ང་ཚོ་མ་ས་གནས་ས་ཐོག་ལ་ཡང་ཅིག་ཉམས་མྱོང་མང་བ་ཡོད་ཙང་ཕྲུ་གུ་དེ་ཚོ་ལ་ཁ་ཐུག་ཁ་ཐུག་ཡང་ཐུགས་ཕན་སོས་དང་དེ་འདྲས་སྒང་ལ་ང་ཚོས་ཕན་ཤུགས་ཆེ་ཐོགས་འདུག་བསམ་གི་འདུག།

ཐད་དེ་རོ། ཡེ་ནས་མཐོ་སློབ་སྐད་གྲགས་ཨ། ད་རྒྱུན་རིང་མང་པོ་ཞིག་ནང་ལ་ཡང་མཐོ་སློབ་དེ་ཞིག་གི། དེ་ནང་ལ་སྤུ་གུ་ཡག་པོ་ཐོན་ལེགས་ཉེས། སློབ་སྦྱོང་ཡག་པོ་དེ་ཡོད་རྒྱུ་དེ་ཚོ་ང་ཚོས་ཡང་ཁོང་ཚོ་ལ་ངོ་སྤྲོད་བྱེད་དགོས་རེད། ད་ང་ཚོས་དེ་ཡག་ཤོས་རེད་དེ་ལ་འཛུལ་དགོས་རེད་ལ་ཞུས་དགོས་མ་རེད། ཁ་ནང་མཐོ་སློབ་ཁ་ཤས་ལ་ཡང་སོ་སོ་གི། སློབ་ཚན་དང་པ་པའི་སོ་སོ་གི་ཡང། ཤེས་ཚད་དང་དེ་འདྲའི་གང་ལ་ཡང་དབྱིངས་དང་པ་པའི་ཡང་མཐོ་སློབ་ཁ་ཤས་སྤྱིར་བཏང་མིང་མེད་ན་ཡང། ཡག་པོ་འདི་ཡོད་རེད་སློབ་ཚན་དེ་ག་རང་ལ་ཡོད་རྒྱུ་འདི་ཡིན་ཙང་ང་ཚོའི་སྤུ་གུ་ཚོ་ལ་གང་མང་མང་གི་ཅིག་ངོ་སྤྲོད་བྱས། མཐོ་སློབ། ལྡི་ལི་གཅིག་པོ་མ་རེད་མཐོ་སློབ་ག་ས་ག་ལ་ངོ་སྤྲོད་བྱས་ཨ་ནི་ས་གནས་ས་གནས་སོ་སོ་ག་བ་ལ་འགྲོ་ཡ་འདོད་པ་ཡོད་ན་འདི་ནང་ལ་ཡང་མཐོ་སློབ་ཡག་ལོས་དང་དེ་འདྲ་བྱས་ན་སྤུ་གུ་ལ་ཅིག་བསམ་བློ་གཏོང་ཡག་སྤུ་གུ་སོ་སོ་སོ་གི་དེ་ནས་ཅིག་ཉམས་ཞིབ་བྱས་ནས་རོགས་ཨ་ནི་སོ་སོ་ཐག་གཅོད་དེ་ང་ཚོས་དཔེ་ཤུགས་བརྒྱབ་དེ་གཞན་ང་ཚོས་ཡང་དེ་སྤུ་གུ་ཕར་འགྲོ་ཚུར་འགྲོ་ལབ་ནས་ང་ཚོས་ཁ་ཐུག་ཁ་ཐུག་ལམ་སྟོན་བྱས་ན་ང་ཚོས་ལམ་སྟོན་བྱེད་སྟངས་ཀྱི་ནོར་དེ་གི་དྲིན་གྱིས་རྟག་པ་ཨེ་བྱས་ཙང་ད་ང་ཚོས་ཀྱི་ངོས་ནས་གང་ཐུབ་ཐུབ་སྤུ་གུ་ལ་ཤེས་ཚད་དང་ཅིག་གི་ཤེས་ཚད་གོང་སྤེལ་གཏོང་ཡག་ཞིག་དང་ང་ཚོས་མདུན་ལམ་དེ་བྱེད་དེ་ཡོད་རེད་ཡིན་ནའི་སྤུ་གུ་ཡི་ཐག་གཅོད་དེ་ང་ཚོས་གལ་ཆེར་བརྩི་དེ་ཡོད། ལགས་སོ། ཨུ་ཚང་ཚེ་དཔལ་ལགས་ད་ཁྱེད་རང་ད་ལྟ་ན་གཞོན་ནུས་སྤེལ་ལས་གཞིའི་ཚོགས་པ་དེ་གི་འགན་འཛིན་ཆགས་ཀྱི་ཡོད་དུས་རྣམ་པ་ཚོའི་ངོས་ནས་ཡང་ཅིག་ལོ་ལྟར་རེ་བཞིན་ད་དམིགས་བསལ་གྱི་ད་ཅིག་ལས་རིམ་ཟེར་བ་ར། དེ་གཙོ་བོ་གཙོ་བོ་ག་རེ་གི་ཡོད་མེད་འདི་ངོ་སྤྲོད་གནང་རོགས་བྱེད་དང། ལགས་སོ། ང་ཚོ་གི་ད་གཙོ་བོ་ལས་རིམ་དེ་འདི་རེད་ད་ང་ཚོ།

མཐོ་སློབ་མཐོ་རིམ་འགྲོ་སྟངས་རེད་ཡང་མཐོ་སློབ་ཐོན་ཚར་ནས་ལས་ཀ་ཅིག་བྱེད་དགོས་ན་ལས་ཀ་ལ་ཡང་ག་བ་ལ་ལས་ཀ་ཅིག་མཉམ་ཞུགས་བྱེད་དགོས་ན་ག་འདྲས་བྱེད་དགོས་མེད་དེ་གར་ཤུགས་ཆེན་པོ་ཞིག་རྒྱག་དགོས་རེད་གཉིས་པ་དེ་ང་ཚོས་ཀྱི Bridging Bridge ལབ་ནས་ཡོད་ད Building Bridges ལབ་ནས་ང་ཚོས་ཀྱི་རྒྱ་གར་སློབ་མ་དང་ང་ཚོ་རྒྱ་གར་ནང་རྟེན་གཞི་བྱས་ཡོད་རྒྱ་གར་དང་བོད་པའི་སློབ་ཕྲུག་བར་དུ་ལ་ཕར་ཚུར་འབྲེལ་བ་བཟོ་ཡ་དེ་སློབ་གྲྭ་མང་པོ་ཅིག་ལ་ད་དམིགས་བསལ Rajpuri ཡིན་ཡོད་ལ་སྔོན་མ་ང་ཚོ་འབྲེལ་བ་མང་པོ་བྱས་རེད Rajpuri སློབ་གྲྭ་དང Columbus

Global Tibetan Professional Network། ལབ་དུས་ང་ཚོས་བོད་པ་གཞོན་སྐྱེས་ནང་ལ་སྔོན་མ་ཡིན་ན་ང་ཚོས་སློབ་གྲྭ་དག་དུ་བ་ལ་ད་ཕལ་ཆེར་ཅིག་ང་ཚོ་ཅིག་ཁ་ལོ་རེད་ཤེས་ཡོན་ལྡན་པ་ང་ཚོས་མིག་དཔེ་བལྟ་ས་ལབ་དུས་ཙམ་པ་རྒྱ་གར་དང་ཨིན་ཇི་དང་དེ་འདྲའི་མང་པོ་ཅིག་མཐོང་དེ་ཡོད་རེད་ཡིན་ནའི་དེ་གི་སྤུ་གུ་དེ་ཚོ་ལ་སོ་སོ་གི་ཤེས་ཚད་དང་སོ་སོ་གི་འཇོན་ཐང་དེ་ཚོ་ཁ་ཐུག་ཅིག་ཕར་ཚུར་ཐུག་ཐུབ་ཀྱི་ཡོད་མེད་དེ་ད་ང་སློབ་གྲྭ་ག་ཚོད་ཡོད་ང་དེ་ཚོ་དོགས་པ་ཡོད་དེ་ཡིན་ཙང་ད་ལྟ་ང་ཚོས GTPN ལབ་དུས་ཙམ་བོད་པ་གཞོན་སྐྱེས་དངོས་གནས་སྐོར་ར་སོ་སོ་ག་ལ་ད

ཐུག་ས་རུ་ཆགས་ཡོད་རེད་དེ་གི་མང་པོ་ཅིག་སླེབས་འདུག་འདི་ག་ལ་ང་ཚོ་དངོས་གནས་བོད་པ་གི་ཤེས་ཡོན་ཅན་དེ་འདྲས་མང་པོ་ཅིག་གི་ལག་ཤེས་ཡག་པོ་ཡོད་རྒྱུ་དེ་འདྲས་མང་པོ་ཅིག་ང་ཚོ་འབྲེལ་བ་སླེབས་འདུག་ཨང་ཀང་སུ་ཡིན་གླེང་མོལ་བྱས་ནས་ད་ག་ལོ་ར་བདུན་ཕྲག་གཅིག་ལ་གཟའ་ལྷག་པ་རྟག་པ་རེད་དེ་ནས་གཟའ་པ་སངས་ལ་དེ་འདྲས་ཅིག་ང་ཚོ་གི་ལས་རིམ་མང་པོ་ཅིག་འགྲོ་བསྡད་ཡོད། ལགས་སོ། ད་ལྟ་གོང་ལ་ད་ལས་རིམ་ཆ་ཚང་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ཚང་མ་ཅིག་ག་ད་ཅིག་སློབ་ཕྲུག་རང་ལ་དགོས་མཁོ་དང་སློབ་ཕྲུག་རང་གི་ད་ཅིག་ག་ཡར་རྒྱས་དང་དེ་དམིགས་ཏེ

དེ་འདྲས་ཅིག་གི་ཟབ་སྦྱོང་སྤྲད་བསྡད་ཡོད་རེད། ད་ནངས་པུ་ནེ་ལ་ཡ་དེ་ང་ཚོ་ཟབ་སྦྱོང་ལ་གནས་སྟབས་ཕྲུ་གུ་དེ་ཚོ་ཕར་ལ་འདི་རང་རེད། རྒྱ་གར་ཕྲུ་གུ་དེ་ཚོ་མཉམ་དུ་གྲོས་བསྡུར་བྱས་བྱས། ཨ་ནི་སུ་སུ་སུ་ཡིས་ཡང་བསམ་བློ་བཏང་ཡ་ད་དེ་འདྲས་ཀྱི་གོ་སྐབས་ཅིག་ཁོར་ཡུག་གསར་བ་ཅིག་དེ་འདྲས་ཀྱི་སྟབས་ང་ཚོའི་ཟབ་སྦྱོང་རང་ད་མ་སྟབས་ཁོ་རང་ཚོ་མཉམ་དུ་འབྲེལ་བ་བྱས་ནས Collaboration ལེགས་ར་ཁོ་རང་ཚོ་མཉམ་ལས་བྱས་ནས་ལས་ཀ་བྱས་ཀྱི་དེ་འདྲས་འདྲ་བོ་ཅིག་ཟབ་སྦྱོང་ཅིག་འགྲོ་བསྡད་ཡོད་རེད་ལགས། ལགས་སོ་ཁོང་ནས་ཀུན་བཟང་ཚེ་དཔལ་ལགས་འདི་ཞིག་གསུངས་སོང་ད་ལྟ་རྒྱ་གར་སློབ་ཕྲུག་དང་བོད་པའི་སློབ་ཕྲུག་བར་ཕན་ཚུན་ད་བསམ་བློ། བརྗེ་རེས་རེད་དེ་བཞིན་གྱི་ཕན་ཚུན་ཡང། དཔེར་ན་ཅིག། ད་ཅིག་ཁོར་ཡུག་དེ་མ་འདྲ་བ་ཅིག་ཡིན་དུས་ཡང་དེ་ཚོ་རྒྱུས་མངའ་ཡོང་བ་ལ་ཐུགས་ཕན་གསོ་གི་ཡོད་རེད། ད་ལྟ་དེ་དཔེར་ན་ཅིག་ཕར་པུ་ནེ་ལ་བོད་པའི་སློབ་ཕྲུག་བཏང་ན་ཡང་དེས་ཡང་ཅིག་གཙོ་བོ་ཡང་ཅིག་རྒྱ་གར་སློབ་ཕྲུག་དང་བོད་པའི་སློབ་ཕྲུག་ཕན་ཚུན་བར་གྱི་བསམ་ཚུལ་བརྗེ་རེས་རེ་ཕན་ཚུན་ཡང་ཐུགས་འདྲིས་ཡོང་ཡང་གི་ཆེད་དུ་ཆགས་བསྡད་ཀྱི་འདུག་བ། ཨ་ནི་ཀུན་བཟང་ཚེ་དཔལ་ལགས་ཀྱིས་ད་ཅིག་བརྒྱུད་རིམ་ནང་ཅིག་གཟིགས་པ་ཡིན་ན། བོད་པའི་སློབ་ཕྲུག་དང་རྒྱ་གར་སློབ་ཕྲུག་བར་ད་ཅིག་ཁྱད་པར་གཙོ་བོ་དེ་ག་རེ་མཐོང་གི་ཡོད་ན།
ད། ངའི་ཁྱད་པར་དེ་ད་ག་ལབ་རེད། ཁྱད་པར་དེ་གཙོ་བོ་ད་དེ་འདྲ་འདྲ་བོ་ཞིག་མཐོང་གི་འདུག་ཤེས་ཚད་གང་ལ་ལྟར་བོད་པའི་སློབ་ཕྲུག་གྱོང་མི་ཡོད་མ་རེད་ག་དུས་ཡིན་ནའང་སློབ་སྦྱོང་ཡག་ཐག་ཆོད་ཡོད་རེད་བསམ་སྟངས་དང་སྤྱོད་ལམ། སྤྱི་ཚོགས་ཀྱི་བྱེད་སྟངས་འགྲོ་སྟངས་ལ་སྤྱི་ཚོགས་ལ་ཤ་ཞེན

ང་ཚོ་རྒྱ་གར་དང་ད་འདྲ་འདྲ་ཕར་ཞོག་ང་ཚོ་བོད་པ་པོ་གང་ལ་ཡག་ཡང་རེད་ཆ་ཡོད་སམ་གང་ལགས་ན་ང་ཚོ་གི་ཉམས་མྱོང་ནང་ལ་ད་ལྟ་རྒྱ་གར་གི་སྤྱི་ཚོགས་ནང་ལ་ལས་ཀ་བྱེད་བསྡད་མཁན་ཀམ་པ་ནི་འདྲ་བ་ལ་ར་དེ་འདྲས་གི་ལས་ཀ་བྱེད་བསྡད་མཁན་འདི་མང་པོ་ཡོད་ཁོང་ཚོ་ནང་བོད་པ་ལས་ཀ་བྱེད་མཁན་འདུག་དངོས་གནས་དང་པོ་འགོ་ཚུགས་ཙམ་པ་དཀའ་ངལ་ཆ་ཞིག་བྱེད་སྟངས་ཅིག་ཁ་ལོ་ར་རིག་གཞུང་དང་དེ་འདྲས་བྱེད་ན་ཡང་སུ་སུ་གི་འགྲོ་སྟངས་ཨ་ནི་ལས་ཀ་བྱེད་སྟངས།

གཟེངས་སུ་ཐོན་ངེས་དང་ཆགས་ཀྱི་འདུག་སྟེ། ད་ཅིག་གཞི་རྩ་གཙོ་བོ་འདི་ད་ཅིག་ཁྱེད་རང་གིས་བོད་པའི་སློབ་ཕྲུག་ཅིག་འཚར་ལོངས་བྱེད་པའི་བརྒྱུད་རིམ་ནང་ལོགས་ནས་ཁོ་རང་ལ་གདེང་ཚོད་མེད་པའི་རྒྱུ་རྐྱེན་གཙོ་བོ་དེ་ག་བ་ཟེར་གྱི་ཡོད་ན་ད་ཅིག་ཁོར་ཡུག་འདྲ་བོ་གཅིག་ལ་ཁྱེད་རང་གིས་ཟེར་གྱི་ཡོད་ན་ག་འདྲས་ཡིན་ན། གདེང་ཚོད་མ་འདང་ཡིན་ཏེ་སྤྱི་བཏང་ལྟར་ང་ཚོ་གི་སྔོན་མ་ནས་ཅིག་འཚར་ལོངས་བྱུང་དུས་ནས་ད་བོད་པའི་སྤྱི་ཚོགས་རང་ལ་འཚར་ལོངས་བྱུང་དེ་བྱེད་དུས་ཕྱི་ལོགས་ལ་མཐོང་རྒྱ་ཐོས་རྒྱ་ཞེ་དྲག་ཉུང་ཉུང་རེད་ད་སྔོན་མ། གཅིག་ད་ལྟ་ང་ཚོའི་གི་གནས་སྟངས་དེ་ཅིག་མ་འདྲ་ཅིག་ཆགས་བསྡད་དུས་ཙམ་པ་ཁོ་འཚར་ལོངས་ཡར་བྱུང་དུས་ཙམ་པ། ཡིན་ནའི་ད་ད་ལྟའི་ཆ་ལ་ད་ཏོག་ཙམ་ཅིག་ཡར་རྒྱས་འགྲོ་གི་ཡོད་རེད་གང་ལགས་ན་ཕྱི་ལོགས་ལ་ཕྱི་གི་འགྲོ་སྟངས་འགྲོ་ལུགས་རེད་ཡིན་ནའི་ད་ཕྲུ་གུ་མང་པོ་ཅིག་ཡང་ད་བོད་ནས་སླེབས་མཁན་མེད་པ་ཡིན་ཙང་རྒྱ་གར་ལ་སྐྱེས་པ་ཡིན་ཙང་གུང་སེང་དེ་ཚོར་ཕར་ཚུར་འགྲོ་ཨེ་གོང་གསལ་ནས་འགྲོ་དུས་བསམ་པ་ཨང་རྒྱལ་སྲས་དུ་བ་ལ་ཡང་འགྲོ་སྟངས་འགྲོ་ལུགས་དེ་ཚོ་མང་པོ་ཅིག་ཤེས་དེ་ནས་ཤེས་ནས་ད་ད་དེང་སང་ཡར་རྒྱས་ཅིག་འགྲོ་གི་ཡོད་རེད་ད་ཡིན་ནའི་ང་ཚོ། གཅིག་རྒྱུ་རྐྱེན་གཙོ་བོ་དེ་གཅིག་གི་ག་ཚོད་ཀྱི་ཕྲུ་གུ་ལ་གཅིག་གི་མཐོང་རྒྱ་ཐོས་རྒྱ་བརྗོད་ར Exposure དེ་ཏོག་ཙམ་གཅིག་ག་ཚོད་ཀྱི་མང་བ་སྤྲད་ཐུབ་ན་དེ་གཅིག་རྒྱུ་རྐྱེན་གཅིག་ཡག་པོ་ཞིག་ཐོན་གྱི་འདུག་དེ་གི་རང་བཞིན་གྱི་ཕར་གཅིག་གི་གདེང་ཚོད་ལས་ཀྱི་ནུས་པ་གཅིག་ཐོན་ཐུབ་ས་རེད་བསམ་གྱི་འདུག་ཨེ་འདི་མིན་པ་བྱས་ནས་ཨེ་གཅིག་ཡང་སྤྱི་ཚོགས་ནང་ལ་ད་ང་ཚོ་རང་གི་ཡར་རྒྱས་བཏང་དགོས་དེ་ག་ར་ལབ་ན་ཨ་ནི་གཞོན་སྐྱེས་གཅིག་ཡར་ལངས་སྐད་ཆ་བཤད་འོས་སྐབས་སུ་སྐད་ཆ་འགྲིག་མིན་ལ་མ་ལྟོས་པར།

སྟབས་བདེ་པོ་ཞིག་ཞུས་པ་ཡིན་ན་མཇུ་ནུ་ཀ་ཊི་ལ། དེ་འདྲ་ཞིག་ཆགས་ཡོད་རེད། དོན་དངོས་ལས་གཞི་ཡང་ལྡི་ལི་མཇུ་ནུ་ཀ་ཊི་ལ་ལས་ཐག་རིང་པོ་དེའི་ནི་ཐང་ཅིག་ཆགས་བསྡད་ཡོད་རེད། ད་ད་འདི་མི་འགལ་ལ་རྣམ་པ་ཚོའི་ངོས་ནས་ད་འདི་སོན་རྩ་ཧབ་ལ་ནི་ད་གཙོ་བོ་ཅིག་འདིར་ཞག་བོད་པའི་གཞོན་སྐྱེས་ཚོ་ལ་ཅིག་སེམས་འགུལ་ཐེབས་ཡག་རེད་ད་དེ་བཞིན་ཁོ་རང་ཚོའི་ཡང་མདུན་ལམ་དང་འབྲེལ་བའི་ཐོག་ལ་ཡང་ད་ཉམས་མྱོང་ཡོད་པའི་ཀྱི་ད་ཅིག་ཡང་བོད་པའི་གཞོན་སྐྱེས་རེད་ད་དེ་བཞིན་གྱི་ཡང་རྩོམ་པ་པོ་རེད་ཡང་ཤེས་ཡོན་ཅན་རེད་ཁོ་རང་ཚོ་གི་བཀའ་མོལ་གནང་བྱས་དེ་འདྲས་ཅིག་རྣམ་པ་ཚོའི་ཀྱི་རེས་གཟའ་ལྷག་པ་ཆ་ཚང་ལ་ལི་ཤིག་ཤིག་པིག་ཏུ་བ། ལས་གཞི་དེའི་མིང་ག་རེ་ཡིན་པ་དང། ད་བར་དུ་ལས་གཞི་སྤེལ་བ་དེ་ཚོ་སྤྱི་ཡོངས་ནས་ག་འདྲ་བྱུང་ཡོད་ན། དང་པོ། ད་སོན་རྩ་ཧབ་དེ་ད་ཁྱེད་རང་གིས་ཞུས་པ་ནང་བཞིན་ང་ཚོས་ཀྱིས་ད་ཡིག་ཚང་དང་མཉམ་དུ་ཨ་ནེ་སྤུ་གུ་དེ་ཚོ་གི་ལས་རིམ་ག་རེ་ཡོད་ན་ཚོགས་བསགས་བྱས། ཨ་ནེ་སྤུ་གུ་ཡང་སུ་སུ་སུ་སློབ་སྦྱོང་བྱེད་ངེས་ཀྱི་འདོད་པ་ཡོད་ན་ཨ་ནེ་རིན་པ་ཉུང་ཉུང་ཅིག་སྒང་ལ་ཡང་ཕྱི་ལ་སློབ་སྦྱོང་བྱེད་གོ་སྐབས་ཡོད་པ་དེ་འདྲས་ཀྱི་མཐུན་རྐྱེན་མང་པོ་ཅིག་ཡོད་རེད། ཨ་ནེ་གཟའ་ལྷག་པ་ལ་ང་ཚོ་གིས་ལྷག་དཀར།

སུ་སུ་སློབ་སྦྱོང་དང་འབྲེལ་བ་ཡོད་རྒྱུ་གྱིས་ལོ་གཉིས་ཁ་ཕྱེ་བསྟུན་ཡན་ཆད་ཡང་འཛམ་འཛམ་སུ་སུ་སྙན་ངག་གྱེར་རེས་དང་དེ་འདྲ་ཅིག་འདུག་ད་འདི་གི་ལས་རིམ་འདི་ག་ལེ་ག་ལེ་ང་ཚོ་གི་བསམ་ཡས་གླིང་ལ་དེ་འདྲ་ཅིག་ཡོད་དུས་ཙམ་པ་ཨ་ནི་གཞོན་སྐྱེས་མང་པོ་གཅིག་གི་དབྱིངས་དང་དགའ་མོས་ཤུགས་ཆེན་པོ་བྱེད་ཡོང་དུས་དེ་དམིགས་བསལ་ད་ཉམས་མྱོང་ཅན་ཤེས་ཡོན་ཅན་ཚོ་གི་ཕར་སླེབས་དུས་ཙམ་པ་དངོས་གནས་མཇུ་ནུ་ཊི་ལ་ལ་དེ་འདྲའི་གི་ཁོར་ཡུག་ཅིག་ཡོད་པ་དེ་དཔེ་ཡག་པོ་ལབ་ནས་བསྔགས་བརྗོད་བྱེད་མཁན་ཡང་མང་པོ་བྱུང་སོང། ལྷག་པར་དུ་མཇུ་ནུ་ཀ་ཊི་ལ་དེ་ཅི་ད་ནས་ད་རྒྱ་གར་ནང་གནས་སྡོད་བོད་མི།

ལས་ཀ་གི་གོ་སྐབས་བྱུང་བ་ཡང་ནི་མང་པོ་བྱུང་སོང། དེ་གི་སྤུ་གུ། ཚོ། ཕ་མ་ཁ་ཤས་ཀྱི་སྤུ་གུ་ཁྲིད་ནས་ཡང། ལམ། ངའི་སྤུ་གུ་དེ་འདྲས་རེད་ད། རྗེས་མ་ཆ་ཤས་ག་རེ་ག་རེ་བྱས་ན་ཡག་པོ་ཡོད་རེད། དེ་འདྲས་སྒང་ལ་ཡང་ལམ་སྟོན་ཞུ་ག་སླེབས་མཁན་ཡང་མང་པོ་བྱུང་སོང་ལགས། ལགས། བཟང་བཟང་ཟེར་བའི་ལ་ད་ང་ཚོའི་སློབ་གྲྭ་ལ་ཅིག་མདུན་ལམ་སློབ་སྟོན་གནང་པའི་སྐབས་སུ་དེ་སྔ་ཡིན་པས་ན་ད་ཅིག།

ད་དེ་སང་འཛམ་བུ་གླིང་འཁྲུག་ཆ་དོད་པོ་འདིའི་སྐབས་སུ་ཡང་ལས་ཀའི་ཁོར་ཡུག་དེ་མ་འདྲ་བ་ཆགས་ཡོད་རེད་དཔེར་ན་ད་ཅིག་ཅིག་ང་ཚོ་དེ་སང YouTube དྲ་རྒྱའི་སྟེང་ལ་ཡང་ཅིག་བརྙན་ཐུང་བཟོས་དེའི་གི་ཐོག་ནས་སོ་སོ་ལ་ཡང་རྗེས་འབྲང་པ་མང་པོ་ཡོང་པས་ན་དེའི་ཐོག་ནས་ཡང་འཚོ་བ་སྐྱེལ་བྱེད་གནང་ཐུབ་ཡག་གནས་སྟངས་ཆགས་ཀྱི་འདུག་པ་དེ་འདྲའི་གདམ་ག་མང་པོ་ཡོད་པའི་སྐབས་སུ་རྣམ་པ་ཚོའི་ངོས་ནས་ཡང་སློབ་ཕྲུག་ཚོ་ལ་སོ་སོ་དཔེར་ན་སློབ་སྦྱོང་རང་གང་ལ་ཁོ་རང་ཚོ་འདུན་པ་ཞུགས་མེད་པ་ཡིན་ན་དེ་མིན་ཡང་ཁོ་རང་ཚོ་གི་ད་དེ་སང་ཡང་ཅིག་ལས་ཀའི་ཁོར་ཡུག་འདི་མ་འདྲ་བ་ཡིན་དུས་དེ་ཚོ་ནང་ལོགས་ནས་གོ་སྐབས་འཚོལ་ལ་སོགས་པའི་སྒང་ལ་ཡང་ཅིག་ལམ་སྟོན་གནང་གི་ཡོད་ན།
དང། ང་ཚོས་ཀྱི་ད་ཅི་ཐང་ལམ་སྟོན་བྱེད་སྟངས་སྐོར་རག་གི། ང་ཚོ་གི་ད་བྱེད་སྟངས་དེ་ག་འདྲའི་ཆགས་བསྡད་ཡོད་ལབ་ན་ནི། སྔོན་མ་ཡིན་ན་ང་ཚོས་ཁྱེད་རང་གསུངས་པ་ནང་བཞིན་རེད་ཅིག་གི་ལམ་སྟོན་བྱེད་སྟངས་སྐོར་བསླབ་གྲྭ་ལ་ད་ང་ཡི་བསླབ་གྲྭ་ཡོད་དུས་ཙམ་པ་དེ་འདྲའི་རང་རེད་ཅིག་ག། ག་རེ་ག་རེ་སོ་སོའི་སློབ་སྦྱོང་ག་རེ་ཚན་རིག་སྦྱངས་པ་ཡིན་ན་ཚན་རིག་གི་ནང་ལ་བཟོ་རིག་སྒང་ལ་སྦྱང་ཡ་ཡོད་རེད་ཨེམ་ཆི་བྱེད་ཡ་ཡོད་རེད་དེ་འདྲའི་སྒང་ལ་ཨ་ནི་ཤུགས་ཆེན་པོ་ཅིག་གཅིག་གི་ཤེས་ཡོན་རང་དང་འབྲེལ་བ་ཡོད་རྒྱུ་གི་མདུན་ལམ་མང་པོ་ཅིག་སྒང་ལ་འགྲེལ་བཤད་སྐྱོན་བསྡད་ཀྱི་རེད་དེ་ནོར་རེད་ཨ་ནི་ཞུས་མེད་ནས་ད་ང་ཚོའི་ད་ལྟ་མདུན་ལམ་བྱེད་དུས་ཙམ་པ་སྤུ་གུ་དེ་ཚོ་ལ་སློབ་སྦྱོང་བྱས་བ་ཡིན་ན་ཡང་ཤེས་ཚད་མཐོ་བོ་སྒང་ལ་སློབ་སྦྱོང་བྱེད་ཐུབ་བའི་གི་གོ་སྐབས་ཡོད་རེད་བཟོ་རིག་སྒང་ལ་བྱས་བ་ཡིན་ན་ཨེམ་ཆི་བྱས་ཡིན་ན་དེ་འདྲའི་གི་ཡོད་རེད་ཡིན་ནའི་ད་སོ་སོ་སློབ་སྦྱོང་ལ་དབྱིངས་ཞེ་དྲག་མེད་ད་སློབ་སྦྱོང་ལ་ནའི་ད་ཇི་ལྟའང academic ལ་ཡོད་རོ་ཨ་ཅིག་ཤེས་ཡོན་རང་ལ་སོ་སོ་གི་ཉམས་ཞིབ་བྱས་ནས་འགྲོ་དེ་དེ་འདྲའི་སྒང་ལ་དབྱིངས་ཞེ་དྲག་མེད་བ་བྱས་ནའི་ཡང་བཟོ་རིག་སྒང་ལ་དབྱིངས་འདི་ཞེས་ཡོད་ན་ཡིན་ནའི་དེ་ནང་ལ་ཞར་དང་ཞོར་ལ་ཡང་འཛིན་གྲྭ་འཛིན་གྲྭ་བཅུ་གཉིས་དེ་ཐོན་མཐོ་རིམ་མའི་ཞར་དང་ཞོར་ལ་བྱེད་ཡས་དང་དེ་གི་སོ་སོའི་ཤེས་ཚད་ཡར་རྒྱས་བཏང་ཡས་དང་དེ་འདྲའི་གི་ང་ཚོ་གི་གོ་སྐབས་ག་རེ་ཡིན་ནའི་ཅིག་གི་ཕྲུ་གུ་དེ་ཚོ་ལ་ད་ད་ད YouTube ཀ་ཅིག་ཕྲུ་གུ་དེ་ཚོ་ཅིག་གི་དེ་སྒང་ལ་བརྙན་ཐུང་བཟོས་ནས་ཡང་འཚོ་བ་སྐྱེལ་ཡས་དང་དེ་འདྲའི་གི་གོ་སྐབས་མང་པོ་ཅིག་གི་ང་ཚོ་གི་ཁོ་རང་ཚོ་ལ་ལམ་སྟོན་ཅིག་བྱ་བྱ་དགོས་རེད་ཨེ་ལམ་སྟོན་བྱ་ཡས་དེ་ནི་ཕྲུ་གུ་དེ་ཚོ་གི་ཁོ་རང་ཚོ་བསམ་བཏང་ཡས་གོ་སྐབས་རག་གི་འདུག་ཨོ་ད་ང་འདིའི་སྒང་ལ་ཡག་པོ་ཡོད་དེ་འདྲས་བྱེད་འོ་ཡོད་ཟེར་ར་ང་གློག་བརྙན་བཟོ་ཡ་ལ་དགའ་བོ་ཡོད་ཡིན་ནའི་གློག་བརྙན་བཟོ་ཡ་དེ་ངའི་གི་མདུན་ལམ་ནང་ལ་འགོ་བཙུགས་དུས་ཙམ་པ་ང་ཡང་ཏིས་ཅིག་ཞར་དང་ཞོར་ལ་བྱེད་ཡན་དེ་ནས་ཕྱིས་སུ་ཡག་པོ་ཆགས་ན་ང་ཡང་འདི་མུ་མཐུད་ནས་ད་རང་ལ་བྱེད་ཀྱི་ཡིན་ལབ་ཡའི་དེ་འདྲས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་དེ་ང་ཚོ་གི་གང་ཐུབ་ཐུབ་གི་ཕྲུ་གུ་རྣམས་ཚོ་ལ་བསམ་བློ་གཏང་ཡ་གི་གོ་སྐབས་དང་ཨ་ཡ་ཅིག་གི་མདུན་ལམ་སློབ་སྟོན་ཡང་ནས་ཡང་དུ་གླེང་ཐུབ་ཡ་གི་གོ་སྐབས་དེ་ང་ཚོ་གི་བྱ་བྱས་ཡོད་ལགས། ལགས་སོ་ཀུན་བཟང་ཚེ་འཕེལ་ལགས་ད་ངའི་དྲི་བ་ཐ་མ་དེ་འདི་ཡིན། ཀུན་བཟང་ཚེ་འཕེལ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་ན་གཞོན་ནུས་པའི་ལས་གཞི་ཚོགས་པའི་འགན་འཛིན་ཆགས་བསྡད་ཡོད་རེད་དེ་ནང་བཞིན་གྱི་ད་ན་གཞོན་ཅིག་ཆགས་བསྡད་ཡོད་རེད་ཁྱེད་རང་ངོས་ནས་དེ་རིང་ང་ཚོ་རླུང་རླུང་འཕྲིན་གསན་མཁན་ཚོ་ད་དམིགས་བསལ་ལྷག་པར་དུ་ན་གཞོན་ཚོ་ལ་དམིགས་བསལ་ཅིག་ག་རོགས་སོ་སོའི་མདུན་ལམ་དང་འབྲེལ་བའི་ཐོག་ལ་མ་འོངས་པར་ཡང་ཅིག་བསམ་བློ་གཏོང་ཕྱོགས་འདིའི་ཐད་ལ་ཨ་ནི་ཡང་ཁོ་རང་ཚོ་ལ་ལམ་སྟོན་གནང་ཡ་མདོར་བསྡུས་གསུང་རོགས་བྱེད་དང། ལའོ། ང་ཚོ་གཞོན་སྐྱེས་བོད་པའི་གཞོན་སྐྱེས་རྣམས་ཚོ་ག་དུས་ཡིན་ནའི་དེ་བསམ་ཡ་མི་འདུག་ད་གནས་སྟངས་ཛ་དྲག་པོ་རེད་གནས་སྟངས་ང་ཚོ་དེ་རྒྱ་གར་ལ་བཞུགས་ཡོད་རེད་སོ་སོ་མི་སེར་ཅིག་མ་རེད་ཡིན་ནའི་དེ་གི་གནས་སྟངས་ཕ་བཞག་ནས་ད་སོ་སོ་ངོས་ནས་ཡང་ཅིག་རྣམ་དཔྱོད་སྟོན་བ་ཡིན་ན་རྣམ་དཔྱོད་སྟོན་ས་མང་པོ་ཅིག་ཤུགས་ཆེན་པོ་ཅིག་ཡོད་བ་ཚོང་ལས་སྒང་ལ་ཡིན་ནའི་སློབ་སྦྱོང་སྒང་ལ་ཡིན་ནའི་གོ་སྐབས་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་བ་དེ་འདུག་ཡིན་ནའི་ད་གཞོན་སྐྱེས་རྣམས་ཚོ་དམིགས་བསལ་མཐོ་སློབ་ཐོན་དེ་འདྲ་བྱས་ནས་ག་དུས་ཡིན་ནའི་སོ་སོ་གི་མདུན་ལམ་ཅིག་ང་འདི་རང་བྱེད་ཀྱི་ཡིན་ལབ་ཡ་གི་བསམ་བློ་སླེབས་ཐུབ་ཡ་གི་རེ་ཟུང་མ་གཏོགས་དཔེ་ཁག་པོ་རེད་དེ་ཡིན་ཙང་ཉིན་ལྟར་རེ་བཞིན་སོ་སོ་ག་རེ་ཡག་པོ་ཡོད་མེད་དེ་ཅིག་སོ་སོས་སྦྱངས་ནས་འགྲོ་བསྡད་ཡིན་ཙང་ཨ་ནེ་ཅིག་གི་ཞེ་དྲག་གི་ཅིག་ལས་ཀ་མ་བྱེད་ནས་བསྡད་ཡ་དང་དེ་འདྲའི་སྒང་ལ་དུས་ཚོད་ཕལ་ཆེན་འཕྲོ་བརླག་འགྲོ་གི་རེད་བསམ་གྱི་འདུག་ཨ་ནེ་དེ་བྱས་ཙང་ལས་ཀ་ག་རེ་ཡིན་ནའི་ཆུང་ཙག་ག་རེ་ཡིན་ནའི་དེ་ལ་ཉམས་མྱོང་བསག་དེ་ནས་ཡང་ཤེས་ཚད་ཅིག་ཡོང་དུས་ཙམ་ཨོ་ང་འདི་འདིའི་རིགས་ལ་ང་དངོས་གནས་བྱས་ན་ང་འདི་ལ་དགའ་བོ་མི་འདུག་ང་ཕ་འདྲས་བྱས་ན་ཡག་ག་ཡོད་ས་རེད་དེ་འདྲ་གི་ཉམས་མྱོང་བསག་ཡའི་བསག་ཡའི་གོ་སྐབས་བྱས་པ་ཡིན་ན་ང་ཚོ་གི་གོ་སྐབས་མ་འདང་བ་གི་བཀོད་ཅིག་མི་འདུག་བསམ་གྱི་འདུག་ད་ག་རེ་ཡིན་ནའི་བྱས་པ་ཡིན་ན་ཨ་ནི་ཅིག་དཔལ་འབྱོར་ཐོག་ནས་ནའི་ག་རེ་ཡིན་ནའི་ཨ་ནི་ང་ཚོ་ནང་བཞིན་གྱི་བོད་པའི་ཚོགས་པ་མང་པོ་ཞེ་པོ་ཅིག་གཅིག་དེ། གནད་འགག་མ་འདྲ་མ་འདྲ་ལ་ཕྱག་ལས་གནང་བསྡད་མཁན་ཡོད་རེད། དེ་ཡིན་ཙང་ང་ཚོ་ལ་འབྲེལ་བ་བྱེད་མཁན་དེ་ང་ཚོས་གལ་སྲིད་འཇོན། འཇོན་ཐུབ་པ་ཡིན་ན་ང་ཚོས་རོགས་པ་བྱེད་ཡོད། དེ་མེད་ན་ཡང་ཕར་ཚུར་ག་བ་ལ་འབྲེལ་བ་མཐུད་དགོས་ན་འབྲེལ་བ་མཐུད་རེད་ཡ། བོད་གཞུང་ལ་འབྲེལ་བ་མཐུད་དགོས་ཡིན་ན་ཁག་མཐུད། བྱས་ཙང་ད་ང་ཚོ་གཞོན་སྐྱེས་རྣམས་སེམས་ཤུགས་ཆག་ཡ་མི་འདུག་མུ་མཐུད་ནས་ཅིག་བྱས་བ་ཡིན་ན་དངོས་གནས། ཨེ། བོད་པའི་གི་ད་ཞབས་འདེགས་སྒྲུབ་པའི་ཕྱོགས་ར་སྤྱི་ཚོགས་ལ་ཡག་པོ་བྱུང་ཡག་དེ་སོ་སོ་ཧྲ་ཏག་ཏག་ཅིག་ཆགས་པ་ཡིན་ན་ཨ་ནི། སྤྱི་ཚོགས་ནང་ལ་དངོས་སུ་ཞུགས་འོང་མེད་ནས་ར་ཕུགས་ལ་རང་བཞིན་གྱིས་སྤྱི་ཚོགས་ལ་ཞབས་འདེགས་དང་སྤྱི་ཚོགས་ལ་ཡག་པོ་ཅིག་ཡོང་ཐུབ་ཡག་དེ་ངེས་གཏན་རེད་བསམ་གི་འདུག་ནའོ། ལགས་སོ་སྐུ་སངས་གསོལ་བོད་ལ་དེ་རིང་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ནའོ་ཐུགས་རྗེ་གནང།
ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་ལྷུན་གྲུབ་ཚེ་རིང་ལགས་དང་གུས་མོ་གཡང་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། ར་ཤི་ཡའི་བརྒྱུད་ལམ་ཞིག་ནང་ར་ཤི་ཡའི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་ར་ཤི་ཡའི་ཐོ་གཞུང་ནག་པོའི་ནང་འཁོད་པའི་གནས་ཚུལ་ཐོན་ཡོད་སྟབས་དེང་རླུང་འཕྲིན་ཁང་གི་གསར་འགོད་པས་རིན་པོ་ཆེ་མཆོག་ལ་ཐད་ཀར་ཞལ་པར་བརྒྱུད་གནས་ཚུལ་རྒྱུས་ལོན་ཞུས་པ་ཞིག་དང། རྒྱ་གར་གྱི་རྒྱལ་ས་ལྡི་ལིའི་སྤྱི་ཁྱབ་བློན་ཆེན་མཆོག་གིས་རྒྱ་ནག་གིས་རྒྱ་གར་གྱི་ས་བཙན་བཟུང་བྱས་པར་བརྟེན། རྒྱ་གར་ནང་རྒྱ་ནག་གི་དངོས་ཟོག་ཉོ་རྒྱུ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་དེ་ཡང། རྒྱ་གར་གྱི་རྒྱལ་ས་ལྡི་ལིའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Arvind Kejriwal མཆོག་གིས་རྒྱ་ནག་གིས་རྒྱ་གར་གྱི་ས་བཙན་བཟུང་བྱས་པ་དང། དེའི་བར་རྒྱ་གར་དང་རྒྱ་ནག་བར་གྱི་ཚོང་འབྲེལ་གྱི་དངུལ་འབོར་དེ་ཡང་བརྒྱ་ཆ་ལྔ་བཅུ་ཐམ་པས་མང་དུ་ཕྱིན་པ་དེས། རྒྱ་གར་བ་མི་ངོ་རེ་ནས་རྒྱ་ནག་གི་དངོས་ཟོག་ཉོ་རྒྱུ་དེ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག།
ཡང། བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་མཁོ་སྤྲོད་བྱེད་ཀྱི་ཡོད་པ་ཁས་ལེན་བྱས་མེད་པ་རེད་བཞག་དེ་རིང་ཕྱི་ཚེས་ཉི་ཤུ་དགུ་ཉིན་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀས་བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་གྱི་མེ་ཤུགས་འཕུར་མདེལ་སོགས་པའི་གོ་མཚོན་ར་ཤི་ཡའི་སྒེར་གཉེར་ཁང་གི་དྲག་པོའི་དམག་མིའི་ཚོགས་སྡེ Wagner ཟེར་བར་མཁོ་སྤྲོད་བྱེད་ཀྱི་ཡོད་པའི་སྐོར་བརྗོད་རྗེས་དེ་རིང་རེས་གཟའ་ཉི་མའི་ཉིན་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་མཁོ་སྤྲོད་བྱེད་ཀྱི་མེད་ཅེས་ཁས་ལེན་བྱས་མེད་པ་རེད་བཞག།
ཡང། རྒྱ་གར་ནང་དེང་སྐབས་ཧིན་རྡུའི་རྒྱལ་གཅེས་རིང་ལུགས་ཀྱི་རྦ་རླབས་འཕྱུར་བཞིན་པ་དེ་ནི་རྒྱ་གར་གྱི་མེས་པོ་དམ་པ་གྷནྡྷི་མཆོག་གི་ལོ་རྒྱུས་ཐོག་གི་ཤུལ་ལྷག་ལ་དམའ་འབེབས་ཤིག་ཆགས་ཀྱི་ཡོད་པའི་སྐོར་གྷནྡྷི་མཆོག་གི་ཚ་བོའི་ཚ་བོ་སྐུ་ཞབས་ཀྲུ་ཤར་གྷནྡྷི་མཆོག་གིས་གྷནྡྷི་མཆོག་བཀྲོངས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་གྱི་སྔ་ནུབ་དེར་གསུངས་ཡོད་པ་རེད་འདུག། རྒྱ་གར་གྱི་མེས་པོ་དམ་པ་གཱན་དྷི་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་ཟླ་བ་དང་པོའི་ཚེས་སུམ་ཅུ་ཉིན་རྒྱ་གར་གྱི་ཧིན་རྡུའི་ལྟ་བ་མཁྲེགས་པོ་འཛིན་མཁན་ནཱ་ཐུ་རཱམ་གོ་ཚེ་ཟེར་བ་ཞིག་གིས་བཀྲོངས་པ་དང། ཁོ་པས་གཱན་དྷི་མཆོག་བཀྲོངས་དོན་ནི་གཱན་དྷི་མཆོག་གིས་རྒྱ་གར་གྱི་གྲངས་ཉུང་ཁ་ཆེའི་མི་རིགས་ཚོར་གུ་ཡངས་ཐོག་ནས་གཟིགས་ཕྱོགས་འཛིན་པ་དེར་བསྙད་ཡོད་པ་རེད། ཡང། རྒྱ་གར་གྱི་མཁའ་དམག་གི་གནམ་གྲུ་གཉིས་བརྡབ་སྐྱོན་བྱུང་ནས་གནམ་གྲུའི་ཁ་ལོ་བ་གཅིག་ལ་སྲོག་སྐྱོན་བྱུང་ཡོད་པའི་སྐོར་རྒྱ་གར་གྱི་མཁའ་དམག་གི་དཔུང་སྡེས་བརྗོད་ཡོད་པ་རེད་འདུག།
ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། གཡང་སྒྲོན་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན།